ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དྲུག་པའི་ཚེས་བཅུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བརྒྱད་པའི་ཚེས་གསུམ་རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་གི་ལེ་ཚན་འདིའི་ནང་བོད་བཙན་པོའི་རྒྱལ་ཁབ་ཀྱི་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐུ་དུས་སུ་བོད་བཙན་པོའི་རྒྱལ་ཁབ་ཀྱི་མངའ་ཐང་དང་དེ་བཞིན་རྡོ་རིང་བཞེངས་པ་ཁག་གི་ནང་དོན་སོགས་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོ་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ག་གཏམ་གླེང་གི་ལེ་ཚན་དེ་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོ་ལེ་ཚན་འདིའི་ནང་ལོགས་ལ་ཡང་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐུ་དུས་སུ་བོད་ཀྱི་མངའ་ཐང་དང་དེ་བཞིན་རྡོ་རིང་གི་ཡི་གེ་དང་འབྲེལ་ཡོད་ཀྱི་སྐོར་ནས་ངོ་སྤྲོད་ཞུ་གི་ཡིན། ང་ཚོ་ལེ་ཚན་ནང་ལོགས་ལ་སྔར་རྒྱུན་གཞིར་བཟུང་བྱས་བྱས་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་གཙང་ཕྲུག་སྟོབས་ལགས་གདན་འདྲེན་ཞུས་ཡོད། སྟོབས་ལགས་ལེ་ཚན་ནང་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན།

ཚང་མ་ལོ་བརྒྱ་བརྒྱད་བཏང་རྗེས་ཡང་ནི་བཀའ་ཤོག་དེ་འདྲ་བསྩལ་ཆེད་ཧང་སང། བོད་ཁམས་ནམ་རྒྱུན་ང་ཚོས་བཤད་ཀི་འཛམ་གླིང་རྒྱལ་པོ་ཁྲི་སྲོང་ལྡེ་བཙན་ཞེས་ཞུ་ཡས་དེ། འཛམ་བུ་གླིང་ལབ་དུས་སྐབས་སུ་ང་ཚོས་གོ་སྟངས་ལོ་གཅིག་གཉིས་རེད་པ། གཅིག་ག་རེ་ཟེར་ན་འཛམ་བུ་གླིང་ལབ་དུས་སྐབས་སུ་དེ་འདྲ་ང་ཚོའི་ཀི་བོད་ཀི་ཐ་སྙད་ཀི་འཛམ་བུ་གླིང་དེ་དང་དབྱིན་ཇི་ཀི་ཐ་སྙད་ཀི་ད་འཛམ་བུ་གླིང་གོ་སྟངས་ཅུ་ད་འོག་འདྲེ་ཡིན་ན་ཅི་ལ་གི་ད་འདི་དང་བོད་པས་ང་ཚོས་འཛམ་བུ་གླིང་དེ་རེ་ཏག་ཏག་ཅིག་ཕ་དེ་བསྒྱུར་དེ་ཚོ་ལ་གོ་སྟངས་ལོ་མི་འདྲ་བ་མི་འདྲ་བ་དེ་འདྲ་ཡོང་གི་འདུག་དཔེ་བྱས་ན་ང་ཚོའི་འཛམ་བུ་གླིང་གོ་སྟངས་དེ་གོ་སྟངས་གཅིག་ལ་འཛམ་བུ་གླིང་ཟེར་ཏེ་ལོ་རྒྱུས་ང་ཚོའི་གི་ག་རེ་ཟེར་ན་ཡིག་ཆ་ནང་ལ་འཁོད་ཤོས་ཀྱི་བསྟན་བཅོས་ཡིག་ཆ་འཁོད་ཤོས་འཛམ་བུ་གླིང་དེ་ཨེ་ཤི་ཡ་ལ་གོ་ཉེས་ཀྱི་སྐབས་ཡོད་རེད། འཛམ་བུ་གླིང་དེ་ཚང་མ་ལོ་ལ་ག་རེ་ཟེར་ན་ལྷོ་འཛམ་བུ་གླིང་ལ་བསྒྱུར་བ། འཛམ་བུ་གླིང་གི་ང་ཚོའི་གཞིས་བྱོས་ས་དེ་ལྷོ་འཛམ་བུ་གླིང་ལ་བསྒྱུར་བ་རེད། ལྷོ་འཛམ་བུ་གླིང་ཟེར་དུས་གོ་སོང

འཛམ་གླིང་རྒྱལ་པོ་ཁྲི་སྲོང་ལྡེ་བཙན་ཟེར་གྱི་སྐབས་སུ་ན་ཐ་སྙད་འདི་དག་དངོས་གནས་དོན་དང་མཐུན་པ་ལུགས་ཅིག་ཆགས་དེ་བས་འཛམ་བུ་གླིང་ཟེར་ན་ཨེ་ཤི་ཡ་ལ་གོ་འགྲོ་བ་ན། ད་འདི་གི་ཆགས་སྟངས་རིམ་པ་ལུགས་ཅིག་ག་འདྲ་ལུགས་ཅིག་ཆགས་འདུག་ཟེར་ན་སྒྲོན་པ་ལ་ཁྲི་སྲོང་ལྡེ་བཙན་གྱི་ཆབ་སྲིད་བཟུང་བ་ནས་བྱས་བདུན་བརྒྱ་ང་བཅུ་ང་བཞི་གཡས་གཡོན་དེ་ཚོ་ལ་བློན་སྲིད་ཅུ་ས་གནས་ཅིག་ཡོད་རེད་བློན་སྲིད་ཅུ་ཟེར་དུས་སྐབས་སུ་དེ་ཤག་ག་པར་ཡོད་རེད་ཟེར་ན་སི་ཁྲོན་ཞིང་ཆེན་གྱི་སྣེ་མཇུག་ས་གནས་དེ་རེད་ད་རྒྱ་མི་སྐད་ལ་བྱས་ན་དེ་བྱས་ན་དེ་ཤག་ག་རེ་དང་ཉེ་བོ་ཡོད་རེད་ཟེར་ན། སི་ཁྲོན་གྱི་ནང་ལ་དམུ་ལི་བོད་རིགས་རང་སྐྱོང་རྫོང་ལབ་ཉན་ཞིག་འདུག་གཞི་རྩའི་གི་སི་ཁྲོན་དེ་ནང་ལ་རྔ་བ་བོད་རིགས་རང་སྐྱོང་ཁུལ་དང་དཀར་མཛེས་བོད་རིགས་རང་སྐྱོང་ཁུལ་ཟེར་བྱས་ཨཱ་ནི་དེང་སང་ང་ཚོ་སྨི་ལི་ཡང་ལབ་གི་རེད་ཡིག་ཆ་ཁ་ཤས་ལ་དམུ་ལི་ཡོད་པ་རེད་བདུན་བརྒྱ་ལྔ་བཅུ་ང་བཞི་གཡས་གཡོན་ལ། ཤིས་ཁྲང་ལབ་ཉན་གི་ས་ཆ་ད་སྨི་ལི་དང་ཉེ་བའི་གི་ས་ཁུལ་དེ་ཚོ་རེད། དེ་ནང་སྨི་ལི་ལི་ལྔ་བཅུ་ང་བཞི་ཚོ་རེད་ཙོང་ཁ་རྒྱལ་རྒྱུད་ལ་ལྔ་བཅུ་ང་ལྔ་གཡས་གཡོན་དེ་ཚོ་ལ་དབང་བསྒྱུར་བྱས་གི་ས་ཁུལ་དེ་ཚོ་བོད་པས་རང་གི་ས་ཆ་རང་ལ་ལེན་བསྡད་ཡོད་རེད་ད་ལོ་རྒྱུས་ཐོག་ལ་དེའི་གོང་ལ་བོད་པའི་ས་ཆ་དང་རྒྱ་མིའི་ས་ཆ། རེད་ཟེར་གི་ས་མཚམས་ཀྱི་གནས་ཚུལ་གསལ་བོ་ལབ་ཤེས་པ་མ་རེད་ས་ཁུལ་དེ་ཚོ་སུས་སྟོབས་ཤུགས་ཆེ་ན་དེ་འདྲས་ཀྱི་གཟིམ་དེས་ཀྱི་གནས་སྟངས་བྱས་འདུག་ཨ། ད་བདུན་བརྒྱ་ལྔ་བཅུ། ང་ལྔ་གཡས་གཡོན་ནས་བྱས་ནི་ས་ཁུལ་དེ་ཚོ་ད་ཆ་ཚང་ར་ལུག་བོད་པ་ལ་བདག་ཡོད་རེད་ང་ཚོས་འཁོད་འཁོད་སྟངས་ཁོ་རང་ལ་ག་འདྲ་ལབ་འཁོད་རེད་ཟེར་ན་སྟག་སྒྲ་ཀླུ་ཁོང་དམག་ལས་འགྲོ་རྗེས་བོད་དམག་བཙོང་ཁ་ཆེ་ཆུང་དང་ག་ཅུ་དང་ཟོང་ཅུ་སོགས་ལ་དམག་དྲངས་ཏེ་མཁར་བཙན་མང་པོ་བླངས་ཡང་ཟེར་གི་དེ་འདྲའི་ལོ་རྒྱུས་འཁོད་བསྡད་ཡོད་རེད་བྱས་ཙང་ད་དེ་བཙོང་ཁ་ཆེ་ཆུང་ལབ་ཉན་དེ། ང་ཚོས་ལོ་རྒྱུས་ཡིག་ཆ་འགའ་ཤས་ལ་བདུན་བརྒྱ་ལྔ་བཅུ་ང་བཞི་ལ་བཙོང་ཁ་ཆེ་བ་དང་བདུན་བརྒྱ་དྲུག་ཅུ་ལ་ཙོང་ཁ་ཆུང་བ་ལེན་པའི་སྐད་ཆ་བཤད་དགོས་ད་ཙོང་ཁ་ཆེ་ཆུང་ལབ་ཉན་དེ་སྐབས་དེ་དུས་ཀྱི་ཐ་སྙད་ཡེ་སོ་ཅིག་རེད་མ་གཏོགས་དེང་སང་ང་ཚོའི་མཚོ་སྔོན་གྱི་ས་ཁུལ་དང་རྒྱལ་རྒྱུད་དང་སྐུ་འབུམ་རྒྱལ་རྒྱུད་ས་ཁུལ་དེ་ཚང་མ་ལོ་ཆགས་དེ་བར་འདིའི་ནང་གི་ཙོང་ཁ་ཆེ་བ་ལབ་ཉན་དེ་སྐབས་དེ་དུས་ཀྱི་ས་ཆ་ཚོ་ལ་ཙོང་ཆུ་ཟེར་ཉན་ཅིག་ད་ཡིན་ད་ང་ཚོའི་ཙོང་ཆུ་ཟེར་ཅིག་ཨ་མདོ་ངོས་ལ་རྒྱུག་གི་འདུག་དེའི་གི་སྨད་རྒྱུད་དང་དེ་ག་ནང་བཞིན་མཚོ་སྔོན་པོའི་གི་ལུང་མདོ་ཟེར་གི་ཟེར་གི་ས་ཆ་ཅིག་འདུག་དེའི་ནི་ས་ཆ་ཚོ་ལ་ནི་ཙོང་ཁ་ཆེ་བ་ཟེར་ཉན་གི་དབྱེ་བ་ལོ་ཆགས་གི་དེ་ག་ནང་བཞིན་གི་ད་ལྟ་ཨ་མདོ་གི་མཚོ་སྔོན་གྱི་ཁྲི་ཀ་རྫོང་ལབ་ཉན་ཅིག་འདུག་ཁྲི་ཀ་རྫོང་ས་ཁུལ་དེ་ནི་གཡས་གཡོན་དེ་ཚོ་མ་ཕལ་མོ་ཆེ་ཙོང་ཁ་ཆུང་བ་ཟེར་ཉན་དེའི་གི་ས་ཁུལ་བརྩི་དགོས་རེད་ད་གང་ཅི་འདིའི་ས་ཁུལ་དེ་ཚོ་དེའི་གོང་ལ་བོད་ཀྱི་ས་ཁུལ་རྣལ་མ་རེད་པས་ཟེར་ན་བོད་ཀྱི་དབང་བྱེད་པའི་གི་ས་ཁུལ་རྣལ་མ་ལོ་ཅིག་ཆགས་གི་བསྡད་གི་མི་འདུག་ཨ། ཁྲི་སྲོང་ལྡེ་བཙན་གི་དུས་སྐབས་ནས་བྱས་ཀྱི་ས་ཁུལ་དེ་ཚོ་ཚང་མ་ལོ་ད་བོད་ཀྱི་ས་ཁུལ་རྣལ་མ་རང་ལ་ཆགས་ཀྱི་ད། དེ་དེ་ནས་བྱས་ཀྱི་ད་བོད་ཀྱི་ག་རེ་ཟེར་ན་མངའ་ཁོངས་རང་ཆགས་པའི་གི་ལོ་རྒྱུས་འཁོད་བསྡད་འདུག་ཨ་དེ་སྐབས་སུ་ཁྲི་སྲོང་སྤྱི་ལོ་ད་ད་བདུན་བརྒྱ་ལྔ་བཅུ་ང་དྲུག་གཡས་གཡོན་ལ། ད་ཀན་སུའུ་ནང་ལ་མ་མཚོ་སྔོན་སི་ཁྲོན་ནི་ད་དཀྱིལ་ལ་འཛུལ་གར་སོ་ནམ་མི་ལི་ནི་མཚོ་སྔོན་ལི་མ་འགྲོ་རོ། མཚོ་སྔོན་ནི་ད་བདུན་བརྒྱ་ལྔ་བཅུ་ང་དྲུག་གཡས་གཡོན་འདི་ཚོ་ལ་བོད་ཀྱི་ས་ཆའི་རྒྱ་དེ་ག་ཚོད་པར་སླེབས་ཡོད་རེད་ཟེར་ན་ཀན་སུའུ་ནང་ལ་སླེབས་ཡོད་ཀན་སུའུ་གི་ཝུའུ་ཝེ་ལབ་གི་འདུག་ཝུའུ་ཝེ་ད་ང་ང་ཚོས་ཀྱི་བོད་པས་ཀྱི་བཤད་སྟངས་བྱས་ན། ལང་གྲུ་ལང་གྲུ་ལབ་གི་རེད་ལང་ཅུ་སྡེ་བཞི་ལ་ཆ་བཞག་ན་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་ཀན་སུའུ་མར་ག་རེ་ཟེར་ན་དེ། ལང་ཅུ་ཡིན་ན་གཅིག་ལ་ཕེབས་རེད་ཟེར་བཞུར་བ་དོན་དངོས་དོ་བདག་གི་སྐབས་དེ་དུས་ཀྱི་དེང་སང་གི་ས་ཆ་དབྱེ་མཚམས་བྱས་ན་ཀན་སུའུ་གི་ཝུའུ་ཝེ་ཟེར་གི་ས་ཆ་དེ་རེད་བ། དེ་ཚོ་ས་ཁུལ་ཚང་མ་ལོ་གཅིག་བོད་ཀྱིས་ལེན་བསྡད་ཡོད་རེད། ད་བདུན་བརྒྱ་ལྔ་བཅུ་ང་བདུན་གཡས་གཡོན་ལ་ད་གིན་ང་ཚོས་གི་ཁྲི་ཀ་ཧི་ས་ཁུལ་ཙོང་ཁ་ཆུང་བ་ལབ་ཉན་དེ་རེད་བ་འདི་ཚོ་ཕབ་སྲིད་ད་དེ་ཚང་མ་ལོ་རྒྱ་ནག་གི་ཐང་ཡིག་ལའང་ཡོད་རེད་ང་ཚོས་བོད་པའི་ཡིག་ཆ་དེ་ཚོ་ལ་ཡོད་རེད། ཏུན་ཧོང་གི་ཡིག་ཆ་དེ་ཚོ་ལ་ཡོད་རེད། བདུན་བརྒྱ་ལྔ་བཅུ་ང་དགུ་ལ་ག་རེ་ཟེར་ན་མཁར་ད་ཏིང་ཤི་ལབ་ཉན་དེ་རེད་ང་ཚོས་དེང་སང་བྱས་ན་ང་ཚོས་ད་རྒྱ་ནག་གི་ཐང་གི་ག་རེ་ཟེར་ན་ད་ས་ཆ་གཙོ་བོ་ཅིག་ཆགས་བསྡད་དགོས་རེད་བ། ད་དེ་ག་ནང་བཞིན་གྱི་བདུན་བརྒྱ་དྲུག་ཅུ་གཡས་གཡོན་དེ་ཚོ་ལ་གཞི་ནས་ད་ག་རེ་ལེན་བསྡད་ཡོད་རེད་ཟེར་ན་ཐང་གི་རྒྱལ་ས་སྐབས་དེ་དུས་ཀྱི་དེང་སང་བྱས་ན་ང་ཚོས་གི་ཧྲན་ཤིས་ཞིང་ཆེན་འདུག་བ།

ཨ་ནི་དུས་སྐབས་དེའི་སྐབས་སུ་ཐང་གིམ་ཤིང་ཀོང་ཇོ་དང་ཉེ་བའི་ཨ་ནི་གཉེན་ཚན་ཅིག་གོང་མ་སོ་ཏྲ་ལ་ཚབ་ལ་བསྐོས་བྱས་ནི་བཀྲ་ཤིས་ཁྲི་ལོ་ཟེར་ཅིང། ད་གི་སྐབས་བཀྲ་ཤིས་ཁྲི་ལོ་དང་ཁྲི་རལ་པ་ཅན་སྐབས་སུ་རེད། གངས་ཅན་ད་དུས་སྐབས་སུ་གིམ་ཤིང་ཀོང་ཇོ་གི་གཉེན་ཚན་ཅིག་རྒྱལ་པོར་གནས་སྐབས་བསྐོས་བ་དང། ཐང་གོང་མ་པད་དེ་མ་གནས་སྐབས་ཀྱི་ལྷོ་ཕྱོགས་ངོས་ལ་བྲོས་དགོས་ཀྱི་གནས་ཚུལ་དེ་འདྲ་ཆགས་བསྡད་འདུག་བ། སྟོབས་ལགས་ཀྱིས་ད་ལྟ་གནས་ཚུལ་འདི་གསུངས་དུས་དཀའ་གནད་ཡང་ཏག་ཏག་ནི་ང་རང་ཚོ་ད་བོད་ཀྱི་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་དེ་སྔ་ཡང་བོད་ཀྱི་རྒྱལ་རབས་ངོ་སྤྲོད་གནང་པའི་སྐབས་ལ་ཡིན་པས་ན་བོད་ཀྱི་དམག་ཤུགས་འདི་ཞེ་དྲག་ཅིག་གི་སྟོབས་ཆེན་པོ་ཅིག་ཡོད་དུས་རྒྱ་ནག་བར་ལ་ནི་རྒྱ་སྐྱེད་བཏང་པ་དང་མཐར་རྒྱ་ནག་གི་རྒྱལ་ས་སྐབས་དེ་དུས་ཀྱི་ནི་ཐང་རྒྱལ་ཁབ་དེ་བཞུགས་སྒར་བ་ཐང་ཁྲའོ་ཟེར་ཅེས་དེའི་ནི་རྒྱལ་ས་ཁྲང་ཨན་བར་ལ་བོད་ཀྱི་ནི་དམག་སླེབས་བྱས་ནི་དམག་གིས་བཙན་བཟུང་བྱས་པ་དང་འདིའི་ནི་གནས་ཚུལ་ཅིག་ངོ་སྤྲོད་གནང་བཞག་ལ་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ནི་དུམ་བུ་འདི་ཅིག་གསན་མཁན་རྣམ་པ་ཚོར་སྙན་སྒྲོན་ཞུ་བ་ཡིན།
སྤྱི་ལོ་བདུན་བརྒྱ་ལྔ་བཅུ་ཐམ་པའི་ནང་ནས་བོད་དང་རྒྱ་ནག་གི་ས་མཚམས་སུ་དམག་འཁྲུག་ཡང་ཡང་བྱུང་སྟབས་བོད་རྗེ་ཁྲི་སྲོང་ལྡེ་བཙན་གྱིས་ཆུ་ཡོས་བདུན་བརྒྱ་དྲུག་ཅུ་རེ་གསུམ་གྱི་ལོར་བློན་པོ་ཞང་རྒྱལ་ལྷ་སྣང་དང་ཞང་མཆིམས་རྒྱལ་ཟིགས་ཤུ་ཐེང་སྟག་སྒྲ་ཀླུ་གོང་ལྷ་བཟང་དཔལ་རྣམས་ཐུ་ལུ་ཧུན་ནས་དམག་འབུམ་གཉིས་བཅས་རྒྱ་ནག་གི་ཕྱོགས་སུ་དཔུང་འཇུག་དགོས་པའི་བཀའ་སྩལ་བ་བཞིན་ཁོ་ཚོས་རྒྱའི་གྲོང་ཁྱེར་ཅིང་ཇོར་དམག་བརྒྱབ་ནས་ས་གནས་དེའི་སྤྱི་ཁྱབ་ཀོ་ཧི་ཟེར་བས་བོད་ལ་མགོ་འབུལ་ཞུས་མི་རིང་བར་བོད་དམག་གིས་པིན་ཅའོ་ནང་ཡོད་པའི་གྲོང་ཁྱེར་ཕེན་སི་ཧུན་ཡང་བླངས་ཆུ་ཡོས་བདུན་བརྒྱ་དྲུག་ཅུ་རེ་གསུམ་ནས་ཤིང་སྤྲེལ་བརྒྱད་བརྒྱ་བཅུ་མེད་བཞི་བར་རྒྱ་ནག་ལ་དབང་བསྒྱུར་བྱེད་མཁན་གྱི་རྒྱའི་རྒྱལ་པོ་ཐའེ་ཙུང་ནས་བློན་ཆེན་ཀུའུ་ཙུ་ཀེ་རྒྱ་དམག་ཁྱོན་ཆེ་དང་བཅས་བོད་དམག་གི་གདོང་ལེན་དུ་བཏང་ཡང་གདོང་ལེན་མ་ཐུབ་པར་ཕྱིར་སྐྲོད་བྱས། ཅིང་ཆུ་གྲོང་ཁྱེར་གྱི་སྤྱི་ཁྱབ་ཀོ་ཧི་ནན་ས་ནས་ལམ་རྒྱུས་བྱས་པས་བོད་དམག་རྣམས་ཆུ་རུད་དྲག་ཏུ་རྒྱུག་པ་ལྟ་བུའི་དྲག་ཤུགས་དང་མྱུར་ཤུགས་ཆེན་པོའི་ངང་ནས་རྒྱ་ནག་གི་རྒྱལ་ས་ཅང་ཨན་གྱི་ཕྱོགས་སུ་ཤར་རེ་ཡོང་གི་ཡོད་པའི་ཤུགས་ཀྱིས་རྒྱའི་རྒྱལ་པོའང་རང་གི་རྒྱལ་ས་ནས་ཤིང་ཆུ་ཕྱོགས་སུ་བྲོས། བློན་ཆེན་ཀོ་ཙི་ཡིས་རང་གི་ནང་མི་དང་མི་མང་པོ་བཅས་ལྷོ་ཕྱོགས་ནན་སི་ཀུ་ཞེས་པར་བྲོས། ཟེར་ད་དེའི་ལོ་རྒྱུས་དེ་ག་དེ་རྒྱ་མིའི་ཡིག་ཆའི་ནང་ལ་གསལ་གྱི་འདུག།

ཕྱིས་ཡི་ཟུག་ཆུ་བོད་པས་རྣམ་རྒྱང་རྒྱལ་ལོ་དེའི་རྣམ་རྒྱང་བྱས་ནས་བཀྲ་ཤིས་ཀྱི་རྒྱལ་ལོ་ཞེས་ནས་མིང་འདི་འདྲ་ཅིག་བཏགས་ཤིང་འདི་ཕྱིའི་རྒྱལ་ཁབ་ཀྱི་ཡིག་ཆ་དེ་ཚོའི་ནང་ལ་དེ་རང་གསལ་ཡོད་རེད། རྒྱ་མི་ཡིས་རྒྱལ་ལོ་དེ་མིང་དེ་བཤད་མི་འདུག་མ་གཏོགས་གཅིག་བོད་པའི་དམག་མི་ཡོང་ཨ་ནི་རྒྱལ་པོ་གསར་པ་བསྐོས་བྱས་པ་དེ་ཚོ་གང་ག་རྒྱ་མིའི་ཡིག་ཆའི་ནང་ལ་ཏན་ཏན་གསལ་གྱི་འདུག། རྒྱ་ནག་རྒྱལ་ཡོངས་ལ་གོང་མ་བཀྲ་ཤིས་ཀྱི་ཁྲི་ལོ་ཡང་ཁྱབ་བསྒྲགས་བྱས་རྒྱ་ནག་ནས་ལོ་ལྟར་བོད་ལ་དཔྱ་ཁྲལ་འབུལ་རྒྱུ། ཆོད་དོན་ཡི་གེ་བླངས། དེ་ནས་ཉི་མ་བཅོ་ལྔ་ཨ་ནི་བོད་དམག་རྣམས་རྒྱ་ནག་རྒྱལ་ས་ནས་འཐེན་པ་རེད་ཟེར་རྒྱ་ནག་རྒྱལ་ས་མ་གཏོགས་གཅིག་ཡང་འདི་ནས་འཐེན་མི་འདུག་རྒྱ་ནག་གི་ལུང་པ་རང་ནས་འཐེན་ཡོད་པའི་སྐད་ཆ་ཞིག་མ་རེད་བཙོན་པ་རྣམས་བཙོན་ནས་ཐར་བའི་བཀའ་བཀའ་རྒྱ་ཕབ་སྲིད་སྐྱོང་དཔོན་རིགས་རྣམས་བསྐོ་འཇོག་བྱས། བློན་ཆེན་ཆེན་པོ་མང་པོ་ཅིག་བསྐོ་བཞག་བྱས་ཤག་བོད་པས་ད་འདི་ཚོ་གང་ག་རྒྱ་མི་ཡི་ནང་ལ་གསལ་གྱི་རེད་ཐང་ཡིག་ནང་ནས་ཅིག་བཏོན་ཤག་ཐང་ཡིག་གསར་མའི་ནང་ནས། གོང་གི་གནས་ཚུལ་དེ་བོད་རྗེ་ཁྲི་སྲོང་ལྡེ་བཙན་གྱི་སྐུ་དུས་ལྷ་སའི་པོ་ཏཱ་ལའི་ཞོལ་རྡོ་རིང་གི་ངོས་སུ་བརྐོས་འདུག་ཅིང། ལོ་རྒྱུན་རིང་པོར་སོང་རུང། འགའ་རེས་རྡོ་ཞོས་ཏེ་ཡུངས་རོ་མ་བཟོ་བར་ཟོས་པའི་རིགས་ལ་སྐོར་རྟགས་རེ། ཡོད་པ་ལས་བྱིངས་དག་ཆ་དང་བཅས་འདི་ལྟར་ཡོད། ལོ།
སྐབས་དེ་དུས་ད་ཡང་ང་རང་ཚོ་ནི་བོད་བཙན་པོའི་རྒྱལ་ཁབ་དེའི་དམག་ཤུགས་དེ་ད་གཞུག་ཅིག་གི་སྟོབས་ཆེན་པོ་ཅིག་གི་ཆགས་ཀྱི་ཡོད་ས་རེད་ལ་ད་ད་ལྟ་སྐབས་དེ་དུས་ནི་ཐང་རྒྱལ་ཁབ་ཀྱི་རྒྱལ་ས་བར་ལ་ནི་དམག་འཐབ་བྱས་རྒྱལ་ས་རང་ལ་ནི་བོད་ཀྱི་བོད་དམག་སླེབས་པའི་མ་ཚད་གཡས་གཡོན་གྱི་ཡུལ་གྲུ་མང་པོ་ཅིག་ལས

འཕྱོངས་རྒྱས་ཀྱི་ནང་ལ་རྡོ་རིང་ཅིག་ཡོད་རེད་འཕྱོངས་རྒྱས་བཙན་པོའི་རྡོ་རིང་ཡང་ཞུ་གི་རེད། ཡིན་ཡོད་དེ་སད་ན་ལེགས་མཇིང་ཡོན་གྱི་སྐབས་སུ་བཙུགས་བཞག་རྒྱུ་ཅིག་རེད་རྡོ་རིང་དེ། ཡིན་ན་ལ་རྡོ་རིང་འདིའི་ནང་ལ་ག་འདྲ་ཞིག་འཁོད་བསྡད་ཡོད་རེད་ཟེར་ན་བོད་བཙན་པོའི་གི་མངའ་ཐང་དེ་ཤར་ལོང་ཧྲན་ནས་ནུབ་སྟག་གཟིག་བར་ཟེར་མཁན་ཞིག་འཁོད་བསྡད་ཡོད་རེད་ཤར་ལོང་ལོང་ཧྲན་ལབ་མཁན་དེ་ལོང་ཧྲན་ལ་རྒྱུད་ལབ་མཁན་དེ་རེད་ལོང་ཧྲན་ལ་རྒྱུད་ཟེར་དུས་སྐབས་སུ་དེ་ཤ་གི་ཧྲན་ཤི་གི་ནང་ལ་ཆགས་བསྡད་རྒྱུ་ས་ཆ་ཞིག་རེད་འདུག་པ། དེ་ག་ནང་བཞིན་གྱི་དུས་སྐབས་དེའི་སྐབས་སུ་ནུབ་སྟག་གཟིག་ཟེར་ན་པར་ཤི་ཡ། སྟག་གཟིག་པར་ཤི་ཡའི་བར་རེད་འདུག་པ། བྱས་ཙང་འདིའི་ས་ཁུལ་འདི་ཆ་ཚང་ལ་དེ་ཤ་ང་ཚོའི་སི་ཐན་མང་པོ་ཨབ་གྷ་ནི་སི་ཐན་ཟེར་པཱ་ཀི་སི་ཐན་ཟེར་སོ་ཏྲ་དང། དེ་ག་ནང་བཞིན་ཏུར་ཀི་སི་ཐན་ཟེར་འདི་ཚོ་ཚང་མ་ལོ་བོད་པས་དབང་བསྒྱུར་བྱས་པའི་ས་ཆ་རེད་བ། ད་ནམ་རྒྱུན་ང་ཚོའི་པཱ་ཀི་སི་ཐན་ནང་ལ་བོད་པའི་གི་ག་རེ་ཟེར་ན་སྦལ་ཏི་ལབ་མཁན་ཅིག་ཡོད་རེད། སྦལ་ཏི་ལབ་མཁན་འདི་ཚོ་བོད་སྐད་སྐྱེལ་གི་འདུག་ཟེར་དང་བོད་པའི་གི་ཅིག་ད་རིག་གཞུང་འདུག་ཟེར་ཚང་མ་ལོ་སྐབས་དེ་དུས་ཀྱི་སྦལ་ཏི་ལབ་མཁན་འདི་ལ་བྲུ་ཤ་ལབ་ཀྱི་རེད། ང་ཚོའི་བོད་པའི་གི་ལོ་རྒྱུས་ཐོག་ལ་བྲུ་ཤ། རྒྱ་ནག་གི་བོ་ལོ་ཡིན་ན་ལབ་ཀྱི་འདུག་བསམ་སོང། དེ་ཤ་གི་ཁོ་ཚོའི་གི་སྦལ་ཏི་སྦལ་ཏི་ལབ་ཀྱི་འདུག་ཨ་ང་ཚོའི་གི་པ་ཀི་སི་ཐན། བྱས་ཙང་འདི་གི་ཨབ་གྷ་ནི་སི་ཐན་དང་ཉི་མོ་ཉེ་བོ་ཉེ་བོ་ལ་འདུག་ང་ཚོ་ས་བཀྲ་ལ་བལྟས་པ་ན་ཉེ་བོ་ཞེ་པོ་འདུག་པ་ཀི་སི་ཐན་གི་ནུབ་བྱང་ངོས་ལ་ཡོད་རོ། དེ་ག་ནང་བཞིན་ཤར་ཏུར་ཀི་སི་ཐན་གི་རྒྱལ་རྒྱུད་ཆ་ཚང་ལོ་ཅིག་ལེན་རེད་བ། ཤར་རྒྱ་ནག་ཁྲང་ཨན་མི་ཚད་རྗེས་རྗེས་ལ་ད་ང་ཚོའི་ཁྲི་སྲོང་ལྡེ་བཙན་གི་སྐབས་སུ་བོད་དང་རྒྱ་ནག་གཉིས། ད་ཁ་སང་ང་ཚོའི་ཆིངས་ཡིག་གསུམ་བཞག་རེད་ཞུ་ཡས་ཞུ་ཨ། རྗེས་ཀྱི་ས་མཚམས་ཀྱི་བཅད་མཚམས་ཆིངས་ཡིག་གཅིག་སྤྱི་ལོ་བདུན་བརྒྱ་བརྒྱད་ཅུ་གྱ་གསུམ་ལོ་ལ་བྱས་པ་རེད། བརྒྱད་ཅུ་གྱ་གསུམ་ལོའི་ས་མཚམས་བཅད་མཚམས་བྱེད་ས་དེ་ག་ཆིང་ཧྲུའི་ལབ་མཁན་དེ་རེད་ས་ཆ་དེ། ད་ཆིང་ཧྲུའི་ལབ་མཁན་གྱི་ས་ཆ་དེ། ཆིང་ཧྲུའི་ད། རྦད་དེ་རྒྱ་མིའི་དེ་ཤའི་ས་ཆ་ལ་བལྟས་ན། ས་བཀྲ་ལ་བལྟས་ན། རྙེད་ཡོང་གི་རེད། ཧ་ལམ་འདི་ག་བ་ཡོད་རེད་ཟེར་ན། ཀན་སུའུ་མ་བུད་ཚར་རྗེས་ཧྲན་ཤིའི་ནང་ལ་འདུག་ཨ།

རྒྱ་དང་བོད་གཉིས་ཀྱི་མཐའ་མཐའ་མའི་གི་ས་མཚམས་ཐག་གཅོད་བྱེད་ཀྱི་དེ་ནི་མ་ཞེ་བོ་འགའ་ཡོད་རེད། ས་མཚམས་ཀྱི་བཅད་མཚམས་ཐག་གཅོད་སྤུ་རྒྱལ་བཙན་པོའི་སྐབས་སུ་གསུམ་བྱས་ཡོད་རེད་ཞུ་ཡས་བྱས་པ། གཅིག་བདུན་བརྒྱ་སུམ་ཅུ་སོ་གསུམ་གྱི་ལོ་ལ་བྱས། གཅིག་བདུན་བརྒྱ་བརྒྱད་ཅུ་གྱ་གསུམ་གྱི་ལོ་ལ་བྱས། གཅིག་བརྒྱད་བརྒྱ་ཉི་ཤུ་རྩ་གསུམ་གྱི་ལོ་ལ་རེད་བ། དེའི་ནང་གི་ས་མཚམས་ཀྱི་བཅད་མཚམས་རྒྱ་ནག་ངོས་ལ་མ་རྒྱང་རིང་ཤོས་དེ་ག་དུས་འགྲོ་ཡོད་ཟེར་ན་ཁྲི་སྲོང་ལྡེ་བཙན་གྱི་སྐབས་སུ་འགྲོ་ཡོད་རེད། ཁྲི་ལྡེ་གཙུག་བརྟན་མེ་ཨག་ཚོམ་སྐབས་སུ་ས་མཚམས་བཅད་མཚམས་ཅིག་བྱས་ཡོད་རེད་བ། བདུན་བརྒྱ་སུམ་ཅུ་སོ་གསུམ་ལོ་ལ། ཁྲི་སྲོང་ལྡེ་བཙན་གྱི་སྐབས་སུ་བདུན་བརྒྱ་བརྒྱད་ཅུ་གྱ་གསུམ་ལོ་ལ་ས་མཚམས་བཅད་མཚམས་ཅིག་བྱས་ཡོད་རོ། ཁྲི་རལ་པ་ཅན་གྱི་སྐབས་སུ་བརྒྱད་བརྒྱ་ཉི་ཤུ་རྩ་གསུམ་ལོ་ལ་ས་མཚམས་ཀྱི་བཅད་མཚམས་ཅིག་བྱས་ཡོད་རོ། འདིའི་ནང་གི་ས་མཚམས་ཀྱི་བཅད་མཚམས་ཐེངས་མ་གསུམ་གྱི་ནང་དེ་བར་པ་དེ་མ་རྒྱ་ནག་ངོས་ལ་མ་རྒྱང་རིང་ཤོས་རང་འགྲོ་ཡོད་རེད་ཧ་ལམ། དེའི་བར་དུ་ས་ཆ་དེ་ང་ཚོས་ལེན་གྱིན་ལེན་གྱིན་སུ་དེ་ཤ་རྒྱ་ནག་གི་ཏུན་ཧོང་དང་ཡིན་པ་བྱས་དེ་ཤ་ང་ཚོས་བརྒྱ་བཤད་རྒྱུ་ལབ་ཀྱི་འདུག་དེ་ཡིན་གྱི་ཀན་སུའུ་གི་དེ་ཤ་རྒྱ་ནག་གི་ཀན་སུའུ་ཞིང་ཆེན་ཟེར་གྱི་མངའ་ཁོངས་དང་ཆ་ཚང་ཡིན་པ་བྱས་ཧྲན་ཤི་གི་ས་ཆ་ག་ལ་གང་འཚམ་ལེན་དགོས་ད

སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་གནང་པའི་དུམ་བུ་གཅིག་ཡོད། ཁྲི་སྲོང་ལྡེ་བཙན་གྱི་སྐབས་སུ་བོད་པས་དམག་གི་འབྲེལ་བ་མི་འདྲ་བ་ཁ་ཤས་བཟོས་པའི་ཁོངས་ནས་ལྕགས་སྟག་སྤྱི་ལོ་བདུན་བརྒྱ་ལྔ་བཅུ་ཐམ་པའི་ནང་ལ་སའེམ་དེང་དུས་ཐའི་ལེན་དུ་འབོད་པའི་ནང་གི་རྒྱལ་པོ་པེ་ལེ་ཀོའི་སྲས་ཀོ་ལོ་ཧྥང་ཞེས་པས་སའེམ་གྱི་རྒྱལ་པོ་བྱེད་པའི་སྐབས་སུ་རྒྱ་ནག་ནས་ཡང་ཡང་སུན་གཙེར་བྱུང་བའི་རྐྱེན་གྱིས་བོད་ཀྱི་རྒྱལ་པོར་སྐྱབས་བཅོལ་ཞུས་ནས་བོད་དང་སའེམ་གཉིས་དྲག་པོའི་མཐུན་ཕྱོགས་བཟོས་པ་མ་ཟད། བོད་ཀྱི་རྒྱལ་པོས་སའེམ་གྱི་རྒྱལ་པོར་སྐུ་མཆེད་གཞོན་པའི་གོ་གནས་ཀྱང་གནང་ཟེར། སའེམ་གྱི་རྒྱལ་པོ་དེ་བོད་པས་གོ་ས་གནང་ཡིན་པ་འདྲ་ད་སྤུན་ཀྱག་གཞོན་པ་ཟེར་མཁན་ཅིག་ད། འདི་འདྲའི་གི་གོ་ས་ཅིག་གནང་ཡིན་པ་འདྲ། ཐའི་ལན་གྱི་རྒྱལ་པོ་དེ་བོད་པས་ཤིང་རྟ་ད་སྤྱི་ལོ་བདུན་བརྒྱ་ལྔ་བཅུ་ང་བཞི་གི་ལོར་སེམས་ཀྱི་མངའ་ཁོངས་ནན་ཆའོ་ཞེས་པར་རྒྱ་མིས་བཙན་འཛུལ་བྱས་པ་བོད་ནས་དམག་བཏང་སྟེ་རྒྱ་དམག་རྣམས་མཐར་སྐྲོད་བཏང་བ། ཨིན་ཇི་ཨིན་ཇི་ནང་ལ་བྲིས་པའི་ལོ་རྒྱུས་ཅིག་རེད་ད་འདི་ཉིན་རྒྱལ་སྤྱི་གི་ལོན་ཌོན་ལ་དཔར་འདེབས་བྱས་པ་ཡིན་པ་འདྲ་ས་ད་བདུན་བརྒྱ་བདུན་ཅུ་དོན་བརྒྱད་གི་ལོར་སའེམ་རྒྱལ་པོ་ཀོ་ལོ་ཧྥང་གི་རྗེས་འཛིན་ཨེ་མོ་ཞུན་གྱི་སྐབས་བོད་ལ་དམག་རོགས་གནང་དགོས་ཞུས་ཏེ་སའེམ་བོད་མཉམ་འབྲེལ་གྱིས་ཟི་ཁྲོན་གྱི་ནང་ལ་ཕར་རྒོལ་བྱས་བོད་དམག་རྣམས་ལོ་བརྒྱད་ཀྱི་རིང་སའེམ་གྱི་ཡུལ་དུ་བསྡད་སའེམ་དང་རྒྱ་ནག་ཞི་བའི་མཐུན་འབྲེལ་བྱུང་བ་དང་བོད་དམག་རྣམས་བོད་སར་ཕྱིར་ལོག་བྱས་འདུག་ས་ད་དེ་ཡང་སྦེང་ཀོག་གི་ཡིག་ཆ་གཅིག་གི་ནང་ལ་གསལ་བའི་ཡིག་ཆ་དེ་ཚོ་སྒང་གའི་མིང་འདུག། ནང་པའི་ཆོས་ཀྱི་རྟེན་གདན་འདྲེན་པའི་ཆེད་དུ་རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱིས་བྷ་ཏ་ཧོར། གྱི་རྒྱུད་དུ། ད་བྷ་ཏ་ཧོར་ཟེར་ནི་འདི་རེད། ག་མི་ཉག་ཟེར་གྱི་འདུག་ད། མི་ཉག་ད་ད་ད་འགུལ་མི་ཉག་ཟེར་ནི་དེ་ཚོ་ཡོད་སའི་ལུང་པ་དུ་བ་རེད། ད་འདིའི་རྒྱུད་ལ་ཨ་ནི་དམག་བཏང་ནི། ཡུལ་དེའི་སྒོམ་གྲྭ་བཅོམ་ནས་ཟ། ཡིན་རྒྱུ་འདི་སོག་པོ་ལུང་པ་ཡིན་པ་འདྲ། བྷ་ཏ་ཧོར་ཟེར་གྱི་འདུག། སྒོམ་གྲྭ་བཅོམ་ནས་ཀ་ཅའི་རྗེས་སུ་རྒྱལ་པོ་པེ་ཧར་འབྲངས་ཏེ་བྱུང་བས་བསམ་ཡས་ཀྱི། དཀོར་སྲུང་དུ་བཅོལ་ཞེས། འགའ་ཞིག་གིས་མཁན་སློབ་ཆོས་གསུམ་བཀའ་བགྲོས་ཏེ་ཕོ་ཉ་མངགས་ནས་གཡུའི་ཐུབ་པ་དང་བསེ་འབག། ཟ་ཧོར་གྱི་རྒྱལ་རིགས་དྷརྨ་པཱ་ལ་སོགས་གདན་དྲངས་པའི་རྗེས་སུ་པེ་ཧར་བསམ་ཡས་དུ་འབྱོར་ཞེས། ད་གསུངས་ན་མི་འདྲ་བ་ཁག་གཉིས་གསུངས་ཡོད་རེད། དོན་དུ་ཨ་ནི། དམག་འདི་གུ་རུ་རིན་པོ་ཆེ་གདན་འདྲེན་ཞུ་བའི་སྐབས་དེ་བཏང་བ་ཡིན་པ་འདྲ། རྒྱ་གར་མ་ག་དྷའི་བྱང་ཆུབ་ཆེན་པོའི་མཆོད་རྟེན་ན་རྒྱལ་པོ་མ་སྐྱེས་དགྲའི་སྐལ་བ་དེ་བཞིན་གཤེགས་པའི་རིང་བསྲེལ་ཡུལ་དེའི་བྲེ་ཁལ་གཅིག་བཞུགས་པ་དེ་ནས་བསམ་ཡས་མཆོད་རྟེན་ཆེན་པོ་ལྔའི་ནང་བཞུགས་སུ་སྤྱན་འདྲེན་པའི་དོན་དུ་རྒྱལ་པོས། རྟ་གཟིགས་ཡིན་པ་འདྲ་རྟ་ཡོད་ཚད་རྟ་ཆས་རབ་ཞིག་བཅོམ་པ་ཡིན་པ་འདྲ། བདུད་དེ་འགོས་ཀྱི་ཕག་རི། འདི་རུ་རུ་སོད་འདི་ནས་མ། རྒྱ་གར་དང་མ་ག་དྷའི་ཡུལ་ནས་གཉིས་ཀྱི་གྲངས་ཡིན་ཞེས་གསུང་གི་འདུག་འགོས་ཀྱི་ཕག་རིར་དུས་བཏབ་དཔལ་མོ་དཔལ་ཐང་ལ་དམག་གྲངས་བཏབ་པས་རྟ་དམག་བྱེ་བ་ཕྲག་བཅུ་བཞི་བྱུང་སློབ་དཔོན་གྱིས་ལམ་རྒྱུས་མཛད་ནས་རྒྱ་གར་དུ་དེ་ཚང་ལམ་རྒྱུས་ཇི་ལྟར་སློབ་དཔོན་གནང་ངེས་སོགས་རབ་བྱས། ཡུལ་དེའི་རྒྱལ་པོ་བྲེད་ནས་མཐའ་འཁོབ་ཀྱི་རྒྱལ་པོའི་རྟ་པ་འདི་འདྲ་ན་དཔུང་བུ་ཆུང་དང་ཤིང་རྟ་པ་གླང་པོ་ཆེ་སོགས་ཅི་འདྲ་འགྱུར་ཟེར་ནས་ཕོ་བྲང་གི་སྒོའི་ཡ་ལས་ལ་བོད་ཀྱི་རྒྱལ་པོའི་ལྷམ་བཏགས་ནས་དེའི་འོག་ཏུ། ཕར་འཁོར་དང་བཅས་པ་འཛུལ་ནས་ངའི་རྒྱལ་ཁམས་ནི་བཙན་པོ་ཁྱོད་ཀྱི་འོག་ཏུ་འཛུལ་ཞིང་དཔྱ་དང་སྐྱེས་ལོ་ཐང་དུ་འབུལ་ལོ་ཞེས་བྱས་དང་དེ་ནས་མ་ག་དྷར་བརྒལ་ཏེ་མ་ག་དྷར་དམག་དྲངས་པས་མ་ག་དྷ་པ་རྣམས་ཀྱི་ནོར་རྣམས་ཨོ་ཏན་པུ་རིར་བསྐྱལ་མི་རྣམས་རྒྱ་གར་ཤར་ཕྱོགས་སུ་བྲོས་གཡུལ་སྤྲོད་མ་དགོས་པར་རྡོ་རྗེ་གདན་དུ་བྱང་ཆུབ་ཆེན་པོའི་ཤིང་ལ་མཆོད་པ་བྱས་མཆོད་རྟེན་ཁ་ཕྱེ་བའི་ནང་ནས་སངས་རྒྱས་ཤཱཀྱ་ཐུབ་པའི་རིང་བསྲེལ་བྲེ་དྲུག་སྤྱན་དྲངས་ཏེ་སྔར་ལྟར་རྒྱས་བཏབ། ཆུ་བོ་གངྒཱའི་འགྲམ་དུ་བོད་ཀྱི་མི་ཞིག་བཀོད་དེ་དེ་ཚུན་ཆད་བོད་ཀྱི་ས་ཡིན་ཞེས་པའི། རྡོ་རིང་ཞིག་ཀྱང་གྱིས་ཤིག་ཅེས་བསྩལ། མངའ་བདག་ཁྲི་སྲོང་ལྡེ་བཙན་གྱི་སྐུ་ཚེའི་སྨད་ཙམ་ལ་ས་བོད་ཀྱི་དྲག་པོའི་སྟོབས་ཤུགས་ནི་ཤར་ནུབ་གཉིས་ཐག་རིང་པོའི་སར་སླེབས་ཀྱི་ཡོད་པ་སྟེ་ཆུ་འབྲུག་དྲུག་བརྒྱ་དགུ་བཅུ་གོ་གཉིས་ཀྱི་ལོར་ད་རེད་སྤྱི་ལོ་རེད་དྲུག་བརྒྱ་དགུ་བཅུ་གོ་གཉིས་ཀྱི་ལོར་རྒྱལ་སྲས་ཝཱི་ཞེས་པས་དམག་དཔུང་ཆེན་པོ་ཞིག་ཁྲིད་དེ། ངན་ཤི་ད་འདི་རྒྱལ་སྲས་ཟེར་ན་རྒྱའི་རྒྱལ་སྲས་རེད་རྒྱ་མིའི་རྒྱལ་སྲས་ཝཱི་ཟེར་མཁན་ཅིག་གིས་དམག་དཔུང་ཆེན་པོ་ཞིག་ཁྲིད་དེ། ངན་ཤིའི་ནང་བོད་པའི་དམག་ས་བཞི་འཕྲོག་པ་དེ་རྣམས། ལྕགས་རྟ། བདུན་བརྒྱ་དགུ་བཅུ་ཐམ་པ་ནས་སླར་ཡང་བོད་པས་ཚུར་བླངས་ཞེས་ས་དེ་ཨོ་བདུན་བརྒྱ་དགུ་བཅུའི་ནང་ལ་རེད་རྗེས་མ་སླར་བོད་པས་ཚུར་བླངས་པ་དང་དེ་བཞིན་བོད་པའི་དྲག་ཤུགས་ཁག་ཅིག་ནུབ་ཕྱོགས་པ་མིར་ངོས་ལ་ཕྱིན་ནས་པ་མིར་ཟེར་དུས་འདི་ངོས་ལ་རེད་ཨབ་གྷན་སི་ཐན་ངོས་འདི་རེད་པ་མིར་ཟེར་དུས་ས་ཆ་འདི་ཨབ་གྷན་སི་ཐན་བྱང་ཕྱོགས་ངོས་འདི་ནས་ཨ་ཁི་གི་སི་ཏུ་ཨ་པ་མིར་ངོས་ལ་ཕྱིན་ནས་ཨ་རབ་ཀྱི་ཡུལ་ཨོག་སོ་གཙང་པོ། ཕར་བརྒལ་ད་ཨོག་སོ་གཙང་པོ་ཟེར་དུས་ཨ་རབ་ཀྱི་མོ་ལས་ཙ་དེ་ཡོད་རེད་ཨབ་གྷན་སི་ཐན་གི་ས་ཆ་ཐོན་ནས་ཨ་ནི་ཨི་རན་གི་ས་ཆ་ག་ནས་སླེབས་དུས་ཨ་ནི་ཨོག་སོ་གཙང་པོ་ཟེར་བ་དེ་ཐུག་གི་ཡོད་རེད་ཨོག་སོ་གཙང་པོ་ཟེར་གཙང་པོ་ཡང་དེ་ནས་མ་ཨ་རབ་ཀྱི་ནང་ལ་རྒྱུག་མཁན་གྱི་གཙང་པོ་རིང་ཤོས་ཅིག་རེད་ད་དེའི་སྐབས་ལ་བོད་དམག་གི་རྒྱུན་རིང་པོ་ཞེ་པོ་ཞིག་བསྡད་པ་རེད་བོད་པའི་དམག་མི་དེའི་རྒྱུ་དེ་ཨ་ནི་འདི་ཅིག་ཡོད་རེད་ཨལ་ཏུ་བག་ཟེར་མཁན་གྱི་མཚོ་ཅིག་ཡོད་རེད་མཚོ་དེ་ལ་ས་བཀྲ་རྙིང་པ་འདི་སེན་ཅིག་འདུག་ཨོག་སི་ཕོར་གི་རྒྱ་གར་ནང་ལ། ས་བཀྲ་རྙིང་པ་འདྲ་དེབ་འདྲ་འདི་འདྲའི་ནང་ལ་བོད་པའི་མཚོ་དེ་གསལ་གྱི་འདུག་ཨ་རབ་ཀྱི history ཟེར་བའི་ནང་ན་བོད་ཀྱི་དམག་བརྒྱབ་པ་དེ་ཚོ་གསལ་པོ་འདུག་ད་དེ་སང་ང་ཚོ་བོད་པའི་དམག་དེ་ཨོག་སོ་གཙང་པོ་བརྒྱུད་ནས་མ་ཕྱིན་པ་རེད་ཨོག་སོ་གཙང་པོ་ཕར་བརྒལ་ཞིང་ས་བོད་དམག་འབྱོར་བའི་རྟགས་སུ་ཨོག་སོ་གཙང་པོའི་བྱང་ངོས་སུ་ཨ་རབ་ཀྱི་སྐད་དུ་ཨལ་ཏུ་བཀ་བོད་ཀྱི་མཚོ་ཆུང་ཞེས་པའི་མིང་ཐོགས་པས་དེ་ནས་ལོ་ཤས་ཀྱི་རྗེས་སུ་ཨ་རབ་ཀྱི་ཀ་ལིབ་ཨ་ཧོན་ཨལ་རེག་ཤི་ནས་བོད་ཀྱི་སྟོབས་ཤུགས། ཆེ་ཆེར་འགྲོ་གི་ཡོད་པ་རྟོགས་ཏེ་བོད་དམག་འགུག་ཐབས་སུ་རྒྱ་ནག་དང་མཉམ་དུ་དྲག་པོའི་མཐུན་སྦྱོར་ཞིག་བཟོས་པ་རེད། དུས་རབས་འདིའི་དཀྱིལ་ཙམ་ལ་སྟོབས་ཤུགས་ཧ་ཅང་ཆེ་བའི་རྒྱལ་ཁབ་གཉིས་པོ་མཐུན་སྦྱོར་བཟོས་ཏེ་བོད་ལ་འཐབ་རྒོལ་བྱས་པ་དེས་ས་ཁད་མཐོན་པོར་དབང་བསྒྱུར་མཁན་གྱི་བོད་རྒྱལ་པོའི་མཁྱེན་རླབས་དང་དྲག་པོའི་སྟོབས་ཤུགས་ཇི་ཙམ་ཡོད་པ་ཤེས་ཐུབ་ཀྱི་འདུག་ཅེས་བྲིས། སྦི་རི་ཆེ་ནའི་ཌར་བརྗོད་གསལ་བོད་དམག་ཤིང་བྱི་སྤྱི་ལོ་བདུན་བརྒྱ་བརྒྱད་ཅུ་གྱ་བཞི་ནས་ཤིང་བྱ་བརྒྱད་བརྒྱ་ལྔའི་བར་ལ་ཤར་ཕྱོགས་སུ་ཕས་རྒོལ་ཡང་ཡང་བྱས་ཀྱང་དུས་དེ་སྐབས་ནས་བཟུང་དམག་གི་ཁ་ཕྱོགས་ནུབ་ངོས་སུ་བཅུས་པ་ལྟ་བུ་ཞིག་མངོན་གྱི་འདུག་ཁོང་གིས་ཁོང་གི་བྲིས་ཡག་ཅི་འདྲ་བྲིས་ཡོད་གང་ཡིན་ཟེར་ན་ས་ད་རྒྱལ་རབས་བྲིས་མཁན་དེ་མི་དེ་གཟིགས་ཡོད་གང་ཡིན་ཟེར་ན་ས་མཚམས་སུ་ཡོད་པའི་རྒྱ་ནག་གི་ཞིང་ཆེན་ཁག་ནང་དཀའ་ངལ་ཆུང་དུ་ཕྱིན་འདུག་པ་དང་བོད་པའི་ཡིག་ཆའི་ནང་དེ་ཚོའི་སྐོར་གསལ་པོ་མ་བཏོན་པ་མ་གཏོགས་ནུབ་ཕྱོགས་སུ་བོད་པའི་དྲག་པོའི་ཤུགས་ཤིན་ཏུ་ཆེ་བ་སླེབས་འདུག་ཅེས་བྲིས་བཞག། བྱས་ཙང་འཛམ་གླིང་རྒྱལ་པོ་ཁྲི་སྲོང་ལྡེ་བཙན་ཞུ་ཡས་ཀྱི་ད་ཅིག་ང་ཚོའི་གི་ཐ་སྙད་དེ་ཙག་ཙག་ལོ་ཅིག་བསྡད་ཡོད་རེད་ཟེར་འདི་འདྲས་ཅིག་རེད་དེ་གས་ན་བྱང་ལས་བྱས་ན་ཆུ་མོ་གངྒཱ་བར་དུ་རེད་ཆུ་མོ་གངྒཱ་ཟེར་དེ་གོ་ཟེ་ཤ་ཀ་ལི་ཀ་ཏ་འདི་ག་བར་དུ་ཆགས་བསྡད་ཀྱི་འདུག་ང་ཚོའི་ལོ་རྒྱུས་ཐོག་ལ་ཆུ་མོ་གངྒཱ་བར་དུ་ཡིན་ཆུ་མོ་གངྒཱ་བར་དུ་ཡིན་ཟེར་གི་ས་མཚམས་འཛིན་ས་ལོ་དེ་ཀ་ལི་ཀ་ཏ་ཆགས་གི་འདུག་ཀ་ལི་ཀ་དེ་གའི་མིང་ངོ་ལ་ཆུ་མོ་གངྒཱ་ཟེར་གི་ཅིག་རྒྱུགས་ཞོར་ལ་ཤེས་ལ་བཤད་གི་འདུག་འདི་འདྲས་ཀྱི་ད། དབང་སྒྱུར་བྱེད་ཐུབ་པའི་དང་དེ་འདྲའི་གི་བཙན་པོ་ཞེ་པོ་ཆགས་ད་ནང་ལོགས་ལ་ཆ་བཞག་པ་ཡིན་ན་དུས་ཁྲི་སྲོང་ལྡེ་བཙན་སྐབས་སུ་དུས་སྐབས་དེའི་སྐབས་སུ་ད་དོར་སྡེ་དང་ཕྱུགས་མཚམས་ཟེར་དབྱེ་བ་བཅས་ཡིན་སྲིད་དཔའ་བོའི་སྡེ་དབྱེ་བ་བཅས་ཡིན་སྲིད་དེ་འདྲའི་གི་ང་ཚོའི་ནང་གི་སྒྲིག་གཞི་ཁོད་སྙོམས་ཡས་དང་དེ་ག་ནང་བཞིན་གི་བློན་ཆེན་དེ་ཚོ་ལ་བྱང་བུ་སྤྲད་བྱང་བུ་ཟེར་ན་ང་ཚོའི་དེང་སང་དམག་དཔོན་གི་དམག་རྟགས་སོ་ར་ར་བ་ལ། བསམ་ཡས་ཀྱི་རྡོ་རིང་གི་ཐོག་ལ་ད་བོད་ཀྱི་མངའ་ཐང་འདི་རྒྱ་ཆེ་ཆུང་ག་ག་ཟིག་ཅིག་གི་བྱུང་ཡོད་མེད་བཀོད་ཡོད་པ་གསུང་གི་ལ་ཏག་ཏག་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡིན་ནའི་ལས་སྐབས་དེ་དུས་ཀྱི་ནི་བསམ་ཡས་རྡོ་རིང་ནང་ལོགས་ལ་འཁོད་པའི་ད་གནས་ཚུལ་དང་ནི་བོད་ཀྱི་མངའ་ཐང་རྒྱ་ཆེ་ཆུང་ག་ཚོད་ཙམ་ཅིག་ཡོད་མེད་འདི་གས་ངོ་སྤྲོད་གནང་པའི་དུམ་བུ་འདི་མཚམས་འདིར་ཡང་སྙན་སྒྲོན་ཞུ་ཡིན།
བོད་པའི་ཤུགས་རབ་ཏུ་གོ་བ་གོ་བ་ཡོད་མེད་ར་སྤྲོད་གསལ་ཤོས་གཅིག་ནི་འཕྱོངས་རྒྱས་སྟག་རྩེ། ཟམ་སྣེའི་རྡོ་རིང་འདི་རེད་ད་འཕྱོངས་རྒྱས་སྟག་རྩེ་རྫོང་ཟེར་ད་ད་འཕྱོངས་རྒྱས་རྫོང་ཞུས་བྱུང་ང་འདིའི་དོན་མཁར་མདའ་ལ་ཡར་འགྲོ་སའི་ལམ་ཁ་དེ་རི་ཟུར་ཅིག་ཡོད། འོ་ད་དེའི་རྡོ་རིང་ཆེན་པོ་རང་མིན་པ་ཅིག་ཡོག་རེད་འོ་འདི་ནང་ལ། བོད་ཀྱི་ས་མཚམས་དང་མངའ་ཐང་ཅི་དང་གི་ག་ཚོད་ལས་མི་ལས་དེ་ཚོ་སྒང་ག་འདི་ནང་ལ་གསལ་པོ་ཡོག་རེད། རྡོ་རིང་འདི་ནང་ལ་འདི་འདྲས་འདུག་བཙན་པོ་ཡབ་མེས་ལྷ་དང་མིའི་རྗེར་གཤེགས་ཏེ་ཆོས་གཙུག་ལག་ནི་ལུགས་ཀྱིས་བཟང་དབུ་རྨོག་བཙན་པོ་ནི་བྱིན་དུ་ཆེའོ་ལྷ་བཙན་པོ། ཁྲི་སྲོང་ལྡེ་བཙན་གྱི་ཞལ་སྔ་ནས་ཀྱང་ཡབ་མེས་ཀྱི་ལུགས་བཞིན་ལྷའི་གཙུག་ལག་ནི་མ་ཉམས་གནམ་སའི་ཆོས་དང་ནི་མཐུན་པར་མཛད། སྐུ་ཡོན་ཏན་ཡོངས་ཀྱིས་བརྗོད་པའི་ཡི་གེ་ནམ་ཅིག་རྡོ་རིང་ལ་བྲིས་སོ། ཆོས་རྒྱལ་ཆེན་པོས་ཕྲིན་ལས་སུ་ཅི་མཛད་པ་དང་དབུ་རྨོག་བཙན་པོ་བྱིན་གྱིས་ཆབ་སྲིད་སྐྱེས་པ་ལ་སོགས་པའི་གཏམ་གྱི་ཡི་གེ་ཞིབ་མོ་གཅིག་ནི་གུད་ན་ཡོད་དོ། འཕྲུལ་གྱི་ལྷ་བཙན་པོ་ཁྲི་སྲོང་ལྡེ་བཙན་གྱི་ཞལ་སྔ་ནས་མཐའ་བཞིའི་རྒྱལ་པོ་གཞན་དང་མི་འདྲ་སྟེ་བྱིན་གྱི་སྒམ་དཀྱེལ་ཆེན་པོ་དང་དབུ་རྨོག་བཙན་པོས་ཡར་ནས་ར་ཞིག་གི་ས་མཚམས་མན་ཆད། མར་ནས་ལོང་ཤན་གྱི་ལ་རྒྱུད་ཡན་ཆད་ཆབ་འོག་ཏུ་བསྡུས་ཏེ་ཆབ་སྲིད་ནི་ལྷོ་བྱང་ཤར་ནུབ། མཐའ་ཀླས་པར་ཆེའོ། དེ་ལྟར་ཆབ་སྲིད་ཆེ་བའི་བྱིན་གྱིས་བོད་ཡོངས་སུ་ཡུལ་ཆེ་ཁོང་ཕྱུག་ཏུ་གྱུར་པས། ནང་ནས་ཀྱང་ནམ་ཞར་བདེ་ཞིང་སྐྱིད་པའི་གནས་སུ་ཐུགས་ལ་བྱང་ཆུབ་ཀྱི་སྤྱོད་པ་རླབས་པོ་ཆེ་མངའ་བས་འཇིག་རྟེན་ལས་འདས་པའི་ཆོས་བཟང་པོ་བརྙེས་ནས་ཀུན་ལ་བཀའ་དྲིན་དུ་བྱིན་ནོ། དེ་ལྟར་འགྲེང་དུད་གཉིས་ལ་འཕྲལ་ཡུན་གཉིས་ཀྱི་བཀའ་དྲིན་ཆེན་པོས་མ་ཁྱབ་པ་མེད་དེ། མི་ཡོངས་ཀྱིས་མཚན་ཡང་འཕྲུལ་གྱི་ལྷ་ཆེན་པོར་གསོལ་ཏོ། ཟེར་ད། འདི་འདྲ་ཞིག་བྲིས་ཡོད་རེད། ཡི་གེ་འདི། ཆོས་རྗེ་བསམ་གནས་འདིར་འདུག་རིགས་ནག་ལ་ཡོད། བོད་ཀྱི་ནུབ་རྒྱུད་ཀྱི་ས་མཚམས་ནི། རག་ཤིས་ཟེར་མཁན་དེ་ཀ་ལིབ་ཀྱི་འདི་རེད་ཨ་ལིབ་ཧ་རུན་ཨལ་རག་ཤིས་ཀྱི་ས་ཆ་དེ་གའི་ཡོད་ས་དེ་གའི་ལ་བོད་ཀྱི་མ་བརྩི་བ་གནང་དགོས་བ་རེད་ཡར་ནི་རག་ཤིས་ཀྱི་ས་མཚམས་ཟེར་ནས། མར་ནི་ལོང་ཤན་གྱི་ས་མཚམས་ཟེར་མཁན་དེ། ལ་རྒྱུད་ཡན་ཆད་ཀྱི་གཤམ་དུ་མངའ་བདག་རལ་པ་ཅན་གྱི་སྐབས་སུ་རྒྱ་བོད་ཀྱི་ས་མཚམས་སྐོར་རྩོད་པ་ཡོང་གཞི་རྒྱ་ནག་སན་ཤིའི་ནང་གི་ལོང་ཤན་ཟེར་ད། ང་ཚོ་བོད་དང་རྒྱ་མི་གཉིས་ཀྱི་ས་མཚམས་སྐོར་ལ་རྩོད་པ་མངའ་བདག་རལ་པ་ཅན་གྱི་སྐབས་ལ་ད་དེ་གཤམ་དེ་ཟེར་གི་རེད། དེ་ཚོའི་ཡིག་ཆ་ཡང་མང་པོ་ཅིག་གཤམ་དེར་བྲིས་བཞག་ཡོད། འདིའི་ལོང་ཤན་ཟེར་མཁན་འདི་ཕན་ཆད་ཚུན་ཆད་འདི་གི་ང་ཚོ་བོད་ཀྱི་རྔ་བ་ཡིན་བཅས་ནི། ཏུན་ཧོང་གི་ཡིག་ཆའི་ནང་ལ་གསལ་ཐག་ཆོད་ཡོད་རེད། མངའ་ཐང་གིས་ཁྱབ་ཡོད་པ་དངོས་སུ་ར་སྤྲོད་གསལ་པོའི་ཐོག་ནས་བརྗོད་ཆོག་པ་མ་ཟད་ཚལ་པའི་དེབ་དམར་དུའང་ད་འདི་རེད་ཚལ་པ་ཀུན་དགའ་རྡོ་རྗེའི་དེབ་དམར་གྱི་ནང་ལས་འདི་གསུངས་ཡོད་རེད། དེ་དུས་བོད་ཀྱི་མཐའ་བཞི་ནི་ཤར་དུ་ཅིའུ། མུ་ཅིའུ། སུའུ་ཅིའུ་གསུམ་ཡིན་ལྷོ་རུ་བྲམ་ཟེའི་ཡུལ་དང་བྲམ་ཟེའི་ཡུལ་ཟེར་འདི་རྒྱ་གར་ཟེར་གྱི་ཡོད་རེད། ལྷོ་རུ་བྲམ་ཟེའི་ཡུལ་དང། བྱང་དུ་ཧོར་གྱི་ཡུལ་ཏེ་འདི་སོག་པོའི་ཡུལ་རེད། ཡུལ་ཏེ། དེ་རྣམས་བསྐོར་བ་ལ་དཔག་ཚད་སྟོང་ཕྲག་མང་པོ་ཡོད་པས་བོད་ལས་དཔའ་བ་དང་རྟུལ་ཕོད་པ། རྒྱའི་གོང་མ་ཧན་དང་གཡུ་དང་ཅིའུ་ལ་སོགས་པའི་དུས་སུའང་མ་བྱུང་བ་ཡིན་ནོ། ཚལ་པའི་དེབ་ཐེར་དམར་པོའི་ནང་ལ་བ་དེ་འདྲས་གསུངས་ཡོད་པ་རེད་ད། དེ་ཚོའི་རྒྱལ་མིང་གལ་སྲིད་ཅིའུ་དང་ཧན་དུ་གཅིག་ཟེར་མཁན་དེ་ཚོ་དེང་གི་ས་ཆ་ག་བ་ཡིན་མེད་དེ་ཐག་ཉེ་ངོ་འཕྲོད་མི་འདུག་ད་ང་རང་ཚོའི་ད་ལྟ་འདི་ན། སྲས་ཤུལ་རི་བོ་ཁུལ་དུ་ཆོས་སྲུང།

ས་མཚམས་ལུས་མི་དགེ་ཡིན་སྲིད་ཀྱང་ལོང་ཤན་ལ་ཡིན་སྲིད་ཀྱང་གསུངས་ཡོད་དེ་སན་ཤིའི་ནང་ལོགས་རྒྱ་ནག་གི།
ལོ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐབས་ལ་བོད་ཀྱི་མངའ་ཐང་རྒྱ་སྐྱེད་གནང་ཡ་ད་དེ་གས་ཤུགས་ཆེན་པོ་ཅིག་བྱུང་ཡོད་རེད་ལ་ཡང་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐབས་ལ་ད་བོད་ཀྱི་དམག་ཤུགས་དང་གཅིག་གི་ནང་གི་སྤྱི་ཚོགས་གནས་སྟངས་མང་པོ་ཞིག་གཅིག་ལ་ལེགས་བཅོས་གནང་ཡོད་རེད་ལ་དེ་དང་འདྲ་བས་ད་དེ་མིན། ནི་སྲིད་དོན་དང་འབྲེལ་བ་ཆགས་པའི་ཡང་གནས་ཚུལ་རེ་འགྱུར་བ་རེ་ཆེ་ཤོས་དེ་ག་རེ་ཡིན་ན་ལོ། ཁྲི་སྲོང་ལྡེ་བཙན་སྐབས་སུ་གནས་ཚུལ་འགྱུར་བ་ཆེ་ཤོས་གཅིག་ང་ཚོས་ཀྱི་ཁྲི་སྲོང་ལྡེ་བཙན་སྐབས་སུ་གནས་སྟངས་ལོ་གཉིས་ང་ཚོས་ང་རང་ཚོ་བོད་པའི་ཀྱི་སྤྱི་ཚོགས་ཀྱི་འཕེལ་རིམ་དང་སྤྱི་ཚོགས་ཀྱི་སྒྲིག་གཞི་ཡག་ཏུ་འགྲོ་ཡ་ཟེར་ཞོར་བ་དེའི་ཐོག་ལ་མངོན་གསལ་ཤོས་ཀྱི་གནས་ཚུལ་ལོ་གཉིས་ཆགས་བསྡད་པ་རེད་ད་དུས་སྐབས་དེ་སྐབས་སུ་ང་ཚོས་ཀྱི་སངས་རྒྱས་ཆོས་ལུགས་ཀྱི་གནད་དོན་དེ། མཐུད་ཆེ། གནས་ཚུལ་གལ་ཆེ་ལོ་ཅི་གཉིས་ཆེ་རེད། དེ་གཉིས་དེ་ག་གནས་སྟངས་ག་འདྲ་རེད་ཟེར་ན་མཛངས་མི་བདུན་ཡིད་ལ་ངེས་བསྡད་ཡོད་འདུག་གསུངས་མཛངས་མི་གཉིས་གཅིག་ཁྲི་སྲོང་ལྡེ་བཙན་གྱི་སྐབས་སུ་བྱུང་བ་རེད། ཁྲི་སྲོང་ལྡེ་བཙན་གྱི་སྐབས་སུ་བྱུང་ཀྱོག་གི་མཛངས་མི་གཅིག་གིས་ད་ལྟ་གོང་དུ་ཞུས་ཀྱོག་གི་ཁྲི་སྲོང་ལྡེ་བཙན་གྱི་སྐབས་སུ་ནི་ཁྲིམས་བཟོས་ཀྱི་ང་ཚོའི་ཞལ་ལྕེ་གཅོད་སྟངས་གཏོང་སྟངས་བསྲེས་ཀྱི། ཁྲིམས་ལ་གཏུགས་སྐབས་ཀྱི་སྒྲིག་གཞི་མང་པོ་ཞིབ་ཕྲ་ཞིག་བཟོས་ནས་བྱང་བུ་དེ་འདྲ་ཟངས་བྱང་ཟངས་བྱང་ཟེར་ངེས་སོ་རེ་དང་སྦྲུལ་བྱང་སྦྲུལ་མགོ་ཟེར་ས་རེ་དང་དམིག་ནག་ཟེར་ཐེན་བྱང་ཟེར་ས་རེ་དང་དེ་འདྲས་ཀྱི་དེ་ལྟར་བྱང་བུ་མང་པོ་ཞིག་བཟོས་རྗེས། དེའི་སྔོན་ལ་ག་ཚོད་བཀོད་ཟེར་ན། ལྟས་ཚོས་ཁྲིམས་དེ་ཚོ་གཙོ་བོ་ཡིན་པའི་སྐོར་ཐོག་ལ་བརྗོད་པ་རེད་ཁྲིམས་གཙོ་བོ་ཟེར་དུས་ཁོ་ཚོས་ཁྲིམས་ལ་ལྷོད་ཡངས་དང་དམ་ལྷོད་སོགས་རེ་མང་པོ་ཞིག་བརྗོད་པ་དེ་ཚོ་ཚང་མ་ལ་ཁྲི་སྲོང་ལྡེ་བཙན་གྱིས་གཅིག་གྱུར་ལ་བཟོས་རྗེས་ཁྲིམས་ཡག་པོ་ཞིག་བཟོས་རྗེས། སྤྱི་ཚོགས་གཅིག་ག་ཚོད། ལྷིང་འཇགས་དང་སྤྱི་ཚོགས་ག་ཚོད་ཅིག་ག་ཚོད་ན་དེ་ཞི་བདེ་དང་སྤྱི་ཚོགས་ག་ཚོད་ཅིག་ཡར་རྒྱས་འགྲོ་དགོས་ཟེར་ན་ཁྲིམས་ལ་ཞེ་བོ་ཅིག་ཐུག་བསྡད་འདུག་བ། རེད་ཁྲིམས་ག་ཚོད་ཡག་པོ་ཡོད་ཁྱོད་ཀྱི་རྒྱལ་ཁབ་དེ་རྒྱལ་ཁབ་ལྷིང་འཇགས་དང་རྒྱལ་ཁབ་ཡར་ཐོན་བརྩིགས་ཡོད་བརྩིས་ཡོད་དེ་དེ་ཤ་ལུགས་སོར་བ། ཨུ་ཧུ། ཁྲི་སྲོང་ལྡེ་བཙན་སྐབས་སུ་དུས་སྐབས་དེ་ཁྲིམས་ལ་ཡར་རྒྱས་ཞེ་བོ་བཏང་ཡོད། གནས་སྟངས་གཉིས་པ་དེ་དུས་སྐབས་དེའི་དགོས་སུ་མཛངས་མི་སྟག་བཙན་གདོང་གཟིགས་ལབ་མཁན་ཅིག་མཛངས་མི་མཛངས་མི་ལབ་དུས་དེང་སང་གི་སྐད་ཆ་བཤད་སྟངས་བྱས་པ་ན་གསར་གཏོད་པ་ལབ་མཁན་དེ་ལ་གོ་གོ་བསྡུར་ན་འགྲིག་བ་ར་ཟེར་ཞེས་བ། ཨུ་དེ་ཧུ་དག་ཧུ་ཆད་དེ་ཧུ། རེད། སྟག་བཙན་གདོང་གཟིགས་ཀྱིས་ག་རེ་བྱས་རེད་ཟེར་ན་དུས་སྐབས་དེའི་དགོས་སུ་བོད་པའི་གི་སྤྱི་ཚོགས་ཀྱི་ནང་ལ་དཔལ་འབྱོར་འཕེལ་རྒྱས་གཏོང་བའི་གི་ཆེད་དུ། དེའི་སྔོན་ལ་ང་ཚོས་གི། སྒོ་ཕྱུགས་སེམས་ཅན་ཉར་ཡག་གི་ལུགས་སྲོལ་ཞེ་དྲག་ཡོད་ས་མ་རེད་ཧ་ལམ་གི་སྐབས་སུ་ན། ཁར་ཐུག་ཁར་ཐུག་ལ་སྐབས་སུ་ན་རི་དྭགས་རྒྱབ་ཅིག་གི་སུ་ན་སེམས་ཅན་བསད་དང་དེ་འདྲའི་གི་གནས་སྟངས་ཅིག་མ་གཏོགས། སེམས་ཅན་གསོ་ཚགས་བྱེད་སྟངས་གི་གནད་དོན་ཅིག་ཡོད་ར་ཧ་ལམ་མེད་འགྱོགས་བཟོ་འདྲ་རེད་འདུག་ཨ། དེ་ཡིན་དུས་གི་སུ་དེ་འདྲ་སྟག་བཙན་གདོང་གཟིགས་ལབ་མཁན་དེའི་གི་ཨ་ནི་ཁྱིམ་ཚང་རེ་ལ་སེམས་ཅན་གསོ་དགོས་བའི་གི་སུ་ན་གསོ་སྐྱོང་བྱེད་དགོས་བའི་གི་འགན་སྤྲད་ཡོད་རེད། ད་དཔེ་བཤད་ན་ནམ་རྒྱུན་ང་ཚོས་གི། ཀྱང་གསོད་བ་ལས་རྟ་ཆུང་རེ་བསད་དང

བོད་ཀྱི་ཨ་ནི་གསོ་བ་རིག་པའི་གཞུང་ལུགས་དེ་ཐོག་མར་ཁྲི་སྲོང་ལྡེ་བཙན་སྐབས་སུ་དབུ་བརྙེས་རྒྱུ་ར་རྒྱུད་བཞི་ལབ་མཁན་དེ་གཡུ་ཐོག་ཡོན་ཏན་མགོན་པོས་གསོ་སྦྱོང་སྐབས་སུ་ན་གསར་བཏོད་གནང་ཡོད་འདུག་གོ། ད་སྡེ་ཚན་བཞི་དེ་ཁྲི་སྲོང་ལྡེ་བཙན་སྐབས་སུ་དར་སྤེལ་བྱུང་རྒྱུ་རེད་ལ་སྡེ་ཚན་བཞི་དེ་བོད་པའི་གི་སྤྱི་ཚོགས་ལོ་རྒྱུས་འཕོ་འགྱུར་འགྲོ་ཡ་དང། མི་རིགས་ཀྱི་རིགས་ཀྱི་ག་རེ་ཟེར་ན་ཀུན་སྤྱོད་འཕོ་འགྱུར་འགྲོ་ཡ་དང།

བློ་སྟོབས་ལགས་ཀྱིས་ད་ངོ་སྤྲོད་གནང་ཡ་གཙོ་བོ་འདི། ཆོས་རྒྱལ་ཁྲི་སྲོང་ལྡེ་བཙན། འདི་ནི་རྒྱལ་པོའི་ཁྲིར་འཁོད་པའི་རྗེས་ལ།
ཅིག་གི་བོད་ཀྱི་མངའ་ཐང་འདི་རྒྱ་སྐྱེད་ག་ཚོད་ཅིག་གནང་ཡོད་མེད་འདི་གས་ད་ངོ་སྤྲོད་གནང་སོང་ལ་འདི་ཡིན་ན་ང་རང་ཚོ་བོད་པའི་གཟི་བརྗིད་ཅིག་གི་ཆགས་བསྡད་ཡོད་ལ་དུས་ད་ལྟ་བར་ལ་ང་རང་ཚོ་ནི་བོད་པའི་སྤྱི་ཚོགས་ནང་ལོགས་ལ་གླེང་དང་གླེང་བཞིན་པའི་ཡང་སྤོབས་པ་འོས་པའི་ལོ་རྒྱུས་ཅིག་ཆགས་ཀྱི་ཡོད་རེད། ད་ལྟ་ཡང་གཤམ་ལ་ནི་འདི་ཅིག་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐབས་ལ་ནི་ང་རང་ཚོ་ད་བོད་ཀྱི་ས་ཁུལ་ནང་ལོགས་ལ་ད་རྡོ་རིང་བཞེངས་ཡག་ད་འདི་གས་ཡང་སྐབས་དེ་དུས་ནི་ཐོག་མར་དབུ་བཙུགས་གནང་བའི་བཟོ་འདྲ་ཞིག་འདུག་ལོ་རྒྱུས་ཐོག་གི་ད་རྡོ་རིང་དང་འབྲེལ་ཡོད་ཀྱི་སྐོར་ལ་ངོ་སྤྲོད་རགས་ཙམ་ཅིག་གནང་རོགས་གནང་ཞུ་བ་དང་དུས་མཚུངས་ནི་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐུ་དུས་ལ་ཡིན་པས་ན་དུས་ད་ལྟ་བར་ལ་གནས་པའི་ད་ཞོལ་རྡོ་རིང་ཕྱི་མ་བྱས་བྱས་བྱས་ནི་རྡོ་རིང་ཅིག་ཡོད་རེད་ལ་དེ་ག་ནང་བཞིན་བསམ་ཡས་གཙུག་ལག་ཁང་བཞེངས་གྲུབ་པའི་རྗེས་ལ་ཡང་དམིགས་བསལ་གྱིས་ནི་རྡོ་རིང་གཅིག་བཞེངས་ཡོད་རེད་འདི་ནི་བསམ་ཡས་གཙུག་ལག་ཁང་ལ་འདུག་སེ་མཇལ་ཡ་ཡོད་དུས་ཀ་ནས་ཡང་འབྲེལ་ཡོད་ཀྱི་ད་ལྟ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་སྐུ་དུས་ཀྱི་ཡང་རྡོ་རིང་ཁག་ཅིག་མཉམ་དུ་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ཨ་ནི་སྟོབས་ལགས་ཡང་བོད་ཀྱི་རྡོ་རིང་ཡི་གེ་ཞིབ་འཇུག་དང་དེ་གས་ཀྱི་སྐོར་ལ་ཡང་གནས་སྟངས་རེ་ག་འདྲ་ཆགས་ཀྱི་ཡོད་ན་སྔོན་ལ་དེ་ཅིག་ངོ་སྤྲོད་ཞུ་གནང་རོགས་གནང། ལགས་བྲོ་ག་ལ་འདི་འདྲ་ང་རང་ཚོའི་བོད་ཀྱི་ད་ལོ་རྒྱུས་ཐོག་ཟེར་ན་འདྲ་ལྷག་པར་དུ་སྤུ་རྒྱལ་བཙན་པོའི་དུས་སྐབས་ཀྱི་ང་ཚོའི་རྡོ་རིང་གི་ཡི་གེ་དང་གནས་སྟངས་དང་ད་དེ་ཚོའི་ཐོག་ལ་ང་ཚོས་ཀྱི་ད་ལྟ་བར་དུ་ཞིབ་འཇུག་ཟེར་ན་འདྲ་ལོ་རྒྱུས་ཀྱི་དཔྱད་གཞིའི་གི་ཐོག་ལ་གནས་སྟངས་ལ་ད་དབྱེ་ཞིབ་གནང་ཡག་ལ་གང་འདྲའི་ཞིག་གི་གནས་སྟངས་ལ་གང་འདྲ་ཆགས་ཡོད་ཞིག་འདུག་སུ་སྤྲོ་ག་ལ་དེ་འདྲ་ང་རང་ཚོ་བོད་ཀྱི་ད་ལོ་རྒྱུས་ཡིག་ཆ་ཟེར་ན་འདྲ་དེ་འདྲའི་ཐོག་ལ་ད་ང་ཚོས་ཉམས་ཞིབ་བྱས་ཟེར་ན་འདྲ་ལྷག་པར་དུ། སྤུ་རྒྱལ་བཙན་པོའི་སྐབས་སུ་བཙུགས་བཞག་འགྱོག་གི་རྡོ་ལ་བརྐོས་པའི་ཡི་གེ་དང་རྡོ་ཙོག་ཙོག་ཡར་བླངས་བྱས་ནས་ཡི་གེ་བརྐོས་བཞག་འགྱོག་དེ་འདྲའི་གི་ད་ཡིག་ཆ་ལོ་ཅིག་ལ་ང་ཚོས་ཞིག་ལྟ་ཡོང་དུས་སྐབས་སུ་གཞི་རྩའི་ང་ཚོ་ད་ལྟ་བར་དུ་ད་བསྟན་པ་སྔ་ཕྱི་གཉིས་ཀྱི་བར་ལ་རྡོ་རིང་ད་ལྟ་ང་ཚོ་རང་ལ་ད་དེ་རག་པ་དང་རྙེད་པ་ཡང་མིན་ན་དེ་འདྲ་པའི་ཧ་གོ་འགྱོག་དེ་རྡོ་རིང་ཉི་ཤུ་རྩ་བཞི་ཙམ་ཞིག་དེ་འདྲས་ཞིག་ཚོད་དཔག་གནང་གི་ཡོད་རེད་ད་དེའི་ནང་ནས་ད་བཙན་པོའི་སྐབས་ཀྱི་རྡོ་ལ་བརྐོས་འགྱོག་ཡི་གེ་དང་དེ་ག་ནང་བཞིན་རྡོ་ཡར་བླངས་རྗེས་ཨ་ནེ་ཡིག་བརྐོས་འགྱོག་ཡི་གེ་དེ་འདྲ་རྡོ་རིང་ཉི་ཤུ་རྩ་གཅིག་ཅིག་ད་ད་ལྟ་བར་དུ་རྙེད་བསྡད་ཡོད་རེད་ད། འདི་ཚོའི་གི་རྙེད་བསྡད་འགྱོག་གི་རྡོ་རིང་གི་ཡིག་ཆ་འདི་ཚོ་ལ་ཨ་ནེ་ང་རང་ཚོའི་བོད་པའི་གི་ལོ་རྒྱུས་ཡིག་ཆའི་ཐོག་ལ་གནས་སྟངས་ལོ་ཅིག་ག་འདྲ་ཡོད་རེད་དེ་ཡི་སྣོད་ལ་དོ་སྣང་ལོ་གནང་མཁན་ག་འདྲ་བྱུང་ཡོད་རེད་ཟེར་གྱི་དེ་འདྲས་ཀྱི་ད་ཞིབ་འཇུག་གི་གནས་ཚུལ་ལོ་ག་འདྲ་བྱུང་ཡོད་རེད་ཟེར་གཞི་རྩའི་ང་ཚོའི་གི་ཆོས་འབྱུང་ལོ་རྒྱུས་ཕལ་མོ་ཆེ་ཞིག་བསྟན་པ་ཕྱི་དར་གི་སྐབས་སུ་བཙུགས་པ་སོང་ཙང་རྡོ་རིང་གི་སྒང་ལ་བརྐོས་འགྱོག་ཡིག་ཆ་མང་པོ་ཅིག་ཨ་ནེ་ག་རེ་ཟེར་ན་དུས་སྐབས་དེའི་སྤུར་རྒྱལ་བཙན་པོའི་སྐབས་ཀྱི་དམག་དོན་དང་ཆབ་སྲིད་དང་ད་དེ་འདྲས་ཀྱི་ད་ཆོས་ཀྱི་གང་ལ་གང་འཚམ་ཅིག་ད་ཡོད་རེད། དེ་འདྲས་འདྲ་མི་འདྲ་ཡིན་པ་སོང་ཙང་ཧ་ལམ་བསྟན་པ་ཕྱི་དར་གྱི་རྗེས་སུ་ཞེ་དྲག་དེ་ཚོ་ལ་དོ་སྣང་གནང་མེད་འགྱོག་གི་སྣང་ཚུལ་བཟོས་པ་རེད་རྡོ་རིང་དེ་ཚོ་བདག་མེད་ལྷག་བསྡད་འགྱོག་བཟོ་འདྲ་ཞིག་ད་ལམ་བོད་པའི་གི་སྤུ་རྒྱལ་བཙན་པོའི་སྐབས་ཀྱི་རྡོ་རིང་སྔ་ཤོས་དེ་ཁྲི་སྲོང་ལྡེ་བཙན་གྱི་སྐབས་སུ་བཙུགས་འགྱོག་ཞོལ་རྡོ་རིང་བྱེད་དགོས་རེད་དེ་ནས་བྱས་རྗེས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ཟེར་ན་འདྲ་ད་ང་རང་ལྔ་བཅུ་ང་དགུ་ཟེར་ན་འདྲ་དེའི་བར་ར་ལ་རྡོ་རིང་དེ་ཚོ་ལ་དེ་ག་ཙམ་གྱི་དོ་སྣང་གནང་མཁན་ཟེར་ད་ག་རེ་ཟེར་ན་བོད་སིལ་བུར་ཐོར་བ་དེ་ནས་བྱས་རྗེས་བརྒྱད་བརྒྱ་བཞི་བཅུ་ད་ནང་ནས་བྱས་རྗེས་བོད་སིལ་བུར་ཐོར་བ་ནས་བྱས་རྗེས་ཧ་ལམ་དོ་སྣང་གནང་མཁན་སུ་བྱུང་མེད་འགྱོག་བཟོ་འདྲ་ཞིག་རེད་པ་ད་གནང་མཁན་གཅིག་གཉིས་ཅིག་བྱུང་ཡོད་པ་རེད་དེ་ང་རང་ཚོ་བོད་པའི་ལོ་རྒྱུས་ཐོག་ལ་ཞིག་དཔེ་བཤད་ན་དཔའ་བོ་གཙུག་ལག་ཕྲེང་བའི་གི་ཆོས་འབྱུང་མཁས་པའི་དགའ་སྟོན་གྱི་ནང་ལ་ད་ལྟ་སྒྲོལ་དཀར་ལགས་ད་གིན་གསུང་ཡས་ཀྱི་བསམ་ཡས་ཀྱི་ཐོག་ངོས་ཀྱི་ནི་ག་རེ་ཟེར་ན།

རིག་འཛིན་ཚེ་དབང་ནོར་བུའི་གསུང་འབུམ་བསྡུ་སྒྲིག་བྱས་འགྱོག་གི་གསུང་འབུམ་ནང་ལ་མཇལ་ཡོད་རེད། བྱས་ཙང་དེ་ལས་སྤྲོས་པའི་གི་ང་ཚོའི་གི་ཆོས་འབྱུང་ལོ་རྒྱུས་ནང་ལ་ཧ་ལམ། དེ་ཚོ་ཞེ་དྲག་ཅིག་ང་ཚོས་དོ་སྣང་བྱས་ཡོད་མ་རེད་ང་རང། ད་ཡིན་ན་ལ་ཕྱིའི་ཕྱི་ལ། རྡོ་རིང་གི་ཡིག་ཆ་དེ་ཚོ་ལ་སུས་ཀྱིས་དོ་སྣང་ལོ་བྱས་རེད་ཟེར་ན་ནུབ་ཕྱོགས་པའི་མཁས་དབང་དེ་ཚོས་ཀྱིས་བོད་ལ་སླེབས་མཁན་དེ་ཚོས་གང་ལ་གང་འཚམ་ཅིག་དོ་སྣང་བྱས་ཡོད་དཔེ་བཤད་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བདུན་ནས་ད་ལྔ་བཅུ་གཡས་གཡོན་བར་ད་དབྱིན་ཡུལ་གྱི་ཧུའུ་རི་ཅར་སོན་ལབ་མཁན་ཅིག་ད་ཁོ་རང་གིས་རྡོ་རིང་གི་ཡི་གེ་དེ་ཚོ་གང་ལ་གང་འཚམ་ཅིག་མར་བཤུས་རྗེས་དོ་སྣང་ལོ་ལེགས་སྒྲིག་ལོ་བྱས་ཡོད་རེད། དེ་ག་ནང་བཞིན་གྱི་ཨ་མི་རི་ཀའི་གི་ད་རྒྱ་རིག་པའི་མཁས་ཅན་ཧྥང་གུང་ལབ་མཁན་ཅིག་ད་ཁོ་རང་གི་དང་ཁོ་རང་གི་དགེ་ཕྲུག་དེ་གཉིས་ཀྱིས་ཡང་ང་རང་ཚོའི་རྡོ་རིང་ཡིག་ཆ་དེ་ཚོ་ལ་དབྱེ་ཞིབ་དང་ཞིབ་འཇུག་ལོ་བྱས་རྗེས་དོ་སྣང་ཤུགས་ཆེ་བོ་ཞིག་བྱས་ཏེ་ལྷག་པར་དུ་ཆིག་སྟོང་དགུ་བརྒྱ་བཅུ་མེད་བཞི་གཡས་གཡོན་གཅིག་ལ་ཞོལ་རྡོ་རིང་དེ་ཨ་ནི་ཨེ་ཤི་ཡའི་གི་དུས་དེབ་ཇོ་ནལ་ལ་ཞིག་ད་དེའི་ནང་ལ་སྤེལ་བཞག་འགྱོག་གི་གནས་ཚུལ་དེ་འདྲ་ཞིག་བྱུང་ཡོད་རེད་དེ་ཙམ་མ་ཟད་པའི་གི་ད་ང་རང་ཚོའི་བོད་པ་རང་གི་ད་རྡོ་རིང་དེ་ཚོ་ལ་དོ་སྣང་བྱས་རྗེས་དེའི་གི་སྤུར་རྒྱལ་བཙན་པོའི་སྐབས་ཀྱི་ཡིག་ཆའི་ཐོག་ལ་གནས་སྟངས་ག་འདྲ་ཆགས་ཀྱི་འདུག་གསལ་ཁ་ག་རེ་གཏོད་ཀྱི་འདུག་གསུང་མཁན་གྱི་ཕྱིའི་ཕྱི་ལ་ད་ང་རང་ཚོའི་ལོ་རབས་བརྒྱད་ཅུའི་ནང་ལ་ད་ཐོག་མའི་ཐོག་ལ་གར་ཕྱག་ལས་གནང་མཁན་སུ་རེད་ཆབ་སྤེལ་ཚེ་བརྟན་ཕུན་ཚོགས་ཞུ་མཁན་དང་དེ་ག་ནང་བཞིན་པ་སངས་དབང་འདུས་ཞུ་མཁན་དང་དེ་ག་ནང་བཞིན་གྱི་གཉའ་གོང་དཀོན་མཆོག་ཚེ་བརྟན་ཞུ་མཁན་དང་དེ་ག་ནང་བཞིན་བསོད་ནམས་དབང་འདུས་ཞུ་མཁན་འདྲ་ཡོད་ད་འདི་ཚོའི་གི་ཨ་ནི་གཞི་ནས་ང་ཚོའི་རྡོ་རིང་དང་བྲག་བརྐོས་ཀྱི་ཡིག་ཆ་དེ་ཚོ་ལ་ད་ལོ་རབས་བརྒྱད་ཅུའི་ནང་ལ་གཞི་ནས་ཞིབ་འཇུག་གནང་རྗེས་ད་དེ་ཤས་ཤུགས་ཆེ་བོ་ལོ་ཅིག་རྡོ་རིང་གི་ཡིག་ཆ་དེ་ཚོ་ལ་ནི་བོད་ཀྱི་བཙན་པོའི་སྐབས་ཀྱི་ལོ་རྒྱུས་ཡིག་ཆའི་ཐོག་ལ་ག་རེ་ཟེར་ན་ད་ཞིབ་འཇུག་བྱེད་ཡས་ཐོག་ལ་ཤུགས་ཆེ་བོ་ལོ་རྒྱུ་ཆ་ཨ་མ་རང་ལ་བརྩི། ངོས་འཛིན་དེ་འདྲ་བྱེད་ཅིང་ཞིབ་འཇུག་གནང་མཁན་ག་ལ་གང་ཙམ་བྱུང་ཡོད་རེད། པེ་ཅིང་ལ་ཡོད་པའི་ཡང་མི་རིགས་དཔེ་སྐྲུན་ཁང་ནས་ཡང་བོད་ཀྱི་གནའ་རབས་ཡིག་ཆ་གཅེས་བསྡུས་ཟེར་ཡག་ཅིག་བཏོན་འདུག་འདི་ཡིན་ནའི་གཅིག་སྟོང་དགུ་བརྒྱ་གྱ་བཅུ་གྱ་གསུམ་གྱི་ལོ་ལ་ནི་པར་སྐྲུན་ཞུས་པ་ཅིག་བྱས་ཀྱི་ད་ཡིན་ནའི་འདིའི་རྩོམ་པ་པོ་གཉིས་ཆ་གཅིག་གི་བོད་རིག་པའི་ཞིབ་འཇུག་གི་རྒྱ་མི་རེད་ཤག་ལ་ཨ་ནི་ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོའི་དགེ་རྒན་བྱས་ཀྱི་ཡོད་ས་རེད་ཁྲེན་ཅན་དང་ཝང་ཡའོ་ཟེར་བྱས་ཁོ་གཉིས་གཉིས་ཀྱིས་རེད་རེད། འདི་ནང་ལོགས་ལ་ཆ་ཚང་པོ་གཅིག་མི་འདུག་སྟེ་ཡིན་ནའི་ལ་རྡོ་རིང་ཁག་ཅིག་དང་དྲིལ་བུའི་ཐོག་ལ་བཀོད་པའི་ཡང་ཡི་གེ་ཞུ་ཡག་དང་འདི་འདེགས་ཀྱི་ནི་ཏུན་ཧོང་ནས་ཐོན་པའི་ཏཱ་ཡིག་ཆ་དང་འདི་འདེགས་ཀྱི་བདམས་བསྒྲིགས་ཁག་ཅིག་གི་ཡང་དེབ། ཤུ་གུ་མང་པོ་མེད་པས་ནི་དེབ་ཅིག་བཏོན་དང་དེབ་ཆུང་ཅིག་འོ་རེད་འགྲོ་ག་ལ་ད་ལྟ་ངས་དེ་འདྲ་ཅིག་རེད་རྒྱ་ནག་གིས་བོད་རིག་པའི་གི་ཐོག་ནས་ཉམས་ཞིབ་གནང་མཁན་ཤུགས་ཆེ་ཤོས་ཟེར་ན་ཝང་ཡའོ་ཟེར་ན་དབང་རྒྱལ་ད་ང་ཁོ་རང་ཚོའི་བོད་སྐད་མིང་ལ་དབང་རྒྱལ་ལབ་ཀྱི་རེད་དབང་རྒྱལ་དང་བསོད་ནམས་སྐྱིད་ཟེར་ལབ་ཀྱི་རེད་གཉིས་ཆ་ཡེ་ཡ་དེ་གཉིས་ཆ་ལོ་རྒྱ་མི་རེད་དེ་བོད་མི་མིང། བོད་པའི་མིང་བཏགས་བྱ་བའི་དབང་རྒྱལ་དང་བསོད་ནམས་སྐྱིད་ཟེར་མཁན་དེ། ད་ཁོ་རང་གཉིས་ཆ་ལ་ཀྲུང་དབྱང་མི་རིགས་སློབ་ཆེན་མོའི་སློབ་གྲྭ་གི་དགེ་རྒན་བྱས་སྐད་ཆེ་ཡང་ནི་བོད་རིག་པའི་གི་ཐོག་ལ་མཁས་པ་ཞེ་བོ་ཡོད་རེད་ད་ཁོ་གཉིས་ཆ་ལ་བོད་ཡིག་ཚད་ལྡན་ཤེས་གི་དང་ང་ཚོའི་ཏུན་ཧོང་གི་ཡིག་ཆ་ཐོག་མ་ལས་ཀ་བྱེད་མཁན་ཁོ་གཉིས་རེད་དེ་ག་ནང་བཞིན་རྡོ་རིང་ཡིག་ཆ་དེ་ཚོ་དང་ཐོག་མ་ལས་ཀ་བྱེད་མཁན་ཁོ་གཉིས་རེད་ད་གཙོ་བོ་ཁོ་གཉིས་གི་དབང་ཆ་དེ་ཁོ་གཉིས་ལ་ཡོད་ཡིག་ཆ་དེ་ཁོ་གཉིས་ལ་རག་གི་ཡོད་རེད་དེ་ཡིན་ན་ནང་ལོགས་ལ་ཤུགས་ཆེ་བ་ཉོས་ཆེ་ཤོས་སྐུ་ལས་སྐྱོན་མཁན་དེ་དུང་དཀར་རིན་པོ་ཆེ་ཆགས་ཏེ། འདི་ཏན་ཏན་ཡིན་གྱི་རེད་ད་གང་ཡིན་ཞུས་པ་ཡིན་ན་དུང་དཀར་རིན་པོ་ཆེ་སྐབས་དེ་དུས་ནི་ཀྲུང་དབྱང་མི་རིགས་སློབ་གྲྭ་ཆེན་མོའི་དགེ་རྒན་གནང་ཡོད་རེད་ལ་ཡང་ཁོ་གཉིས་གཉིས་ཀྱི་བོད་ཡིག་གི་གནས་ཚད་དང་སྐབས་དེ་དུས་ཀྱི་ནི་པེ་ཅིང་ལ་ཡོད་པའི་ཡང་ཀྲུང་དབྱང་མི་རིགས་སློབ་གྲྭའི་དགེ་རྒན་ཡང་འདྲེས་པ་མང་པོ་ཅིག་ཡོད་རེད་ཁོ་རང་ཚོའི་བོད་ཡིག་གི་གནས་ཚད་བྱས་པ་ནི་ཁྱད་པར་ཆེན་པོ་ཅིག་ཡོད་དུས

ཨ་འདིའི་བརྗོད་བྱ་དེ་ག་རེ་རེད་གསུངས་གི་འདུག་གསུངས། གཞི་རྩའི་ང་རང་ཚོས་ད། རྡོ་རིང་དེ་ཚོའི་གི་ཕན་ནུས་ཐོན་སྟངས་ལ་ཆ་བཞག་པ་ན་ད་རྡོ་རིང་གི་ཡིག་ཆ་དེ་ལ་ང་ཚོས་སྤྱིར་བཏང་གི་བོད་རིག་པའི་ཁྱབ་ཁོངས་ནང་ལ་རྡོ་རིང་གི་ཡིག་ཆ་དེ་ལ། རྣམ་པ་ལོ་གཉིས་ཡོད་ཀྱི་རེད་གནའ་རབས་ཀྱི་རྡོ་རིང་ཡིག་ཆ་དང་བསྟན་པ་ཕྱི་དར་གྱི་རྡོ་རིང་ཡིག་ཆ་ཟེར་གཉིས་ཡོད་རེད་ད་གནའ་རབས་ཀྱི་རྡོ་རིང་ཡིག་ཆ་ལབ་མཁན་དེ་སྤྱིར་བཏང་གི་ང་ཚོས་ཀྱི་སྤུར་རྒྱལ་བཙན་པོའི་དུས་སྐབས་ཀྱི་སྐབས་ཀྱི་གནས་སྟངས་དེ་ལ་ཞིབ་འཇུག་བྱེད་ཡོང་དུས་སྐབས་སུ། ཡིག་ཆ་ཁུངས་བཙན་ཤོས་དང་ཡིག་ཆ་གསལ་ཤོས་སྐབས་དེའི་གི་གནས་ཚུལ་ཤེས་ཡས་ལ་ཆ་རྐྱེན་ཡག་ཤོས་ཟེར་ན་དང་གནས་ཚུལ་ཤེས་ཡས་ལ་གསལ་ཤོས་ཤེས་མཁན་གྱི་ཡིག་ཆ་བཞི་ཞིག་བརྩི་གི་རེད་ད་དེ་གཅིག་རྡོ་རིང་གི་ཡིག་ཆ་དེ་ཚོ་བརྩི་གི་རེད་གཅིག་ཏུན་ཧོང་གི་ཡིག་ཆ་དེ་བརྩི་གི་རེད་བ་གཅིག་ཁྲམ་ཤིང་གྱི་ཡིག་ཆ་དེ་འདྲ་བརྩི་གི་གཅིག་ཆོས་གཞུང་བྲིས་མ་ཆོས་གཞུང་བྲིས་མ་ཟེར་ན་སྤུར་རྒྱལ་བཙན་པོའི་སྐབས་སུ་ཡོད་རྒྱུ་གི་ཆོས་གཞུང་ད་ང་ཚོའི་དགོན་སྡེ་ཁག་ལ་ལྷག་བསྡད་རྒྱུ་དེ་འདྲ་ཡོད་རེད་བ་བྱས་ཙང་འདི་ཚོ་བཞི་དེ་ཨ་ནི་ག་རེ་ཟེར་ན་བཙན་པོའི་དུས་སྐབས་འདི་ག་རང་ལ་བྲིས་བཞག་རྒྱུ་ཀྱང་བཀོད་བཞག་རྒྱུ་དང་ཉར་ཚགས་བྱས་རྒྱུ་གི་ཡིག་ཆ་ཡིན་པ་སོང་ཙང་དེ་ལ་ཨ་ནི་ག་རེ་ཟེར་ན་སུས་དགོས་ཀྱི་བཟོ་བཅོས་མེད་པ་ཡིན་པ་སོང་ཙང་དེ་འདྲས་ཡིན་དུས་སྐབས་སུ་སྤུར་རྒྱལ་བཙན་པོའི་གི་དུས་སྐབས་འདི་ཡི་གི་གནས་ཚུལ་ཞིབ་འཇུག་བྱེད་ཡས་ལ་རྒྱུ་ཆ་ཨ་མ་རང་ལ་རྒྱུ་ཆ་ཨ་མ་ཟེར་ན་རྒྱུ་ཆ་དང་པོ་ལ་ད་ཕཱས་སྒྲ་སྒྲར་ཡང་ལེགས་དོ་རྒྱུ་ཆ་དང་པོ་རང་ལ་བེད་སྤྱོད་བྱེད་ཡས་དང་ཨ་ནི་རྒྱུ་ཆ་དང་པོ་ལ་བེད་སྤྱོད་བྱེད་པ་མ་ཟད་སྐབས་དེའི་གི་སྤྱི་ཚོགས་ཀྱི་གནས་སྟངས་ཇི་བཞིན་ཤེས་ཡས་ཀྱི་ཐོག་ལ་ཚོད་དཔག་ཏུ་མ་ཡིན་པའི་ཇི་བཞིན་ཤེས་ཡས་ཐོག་ལ་ཕན་ཐོགས་ཞེ་བོ་ཅིག་ཡོད་རེད་བ་དེ་མ་ཡིན་པའི་གི་ང་ཚོས་གི་བསྟན་པ་ཕྱི་དར་གྱི་རྗེས་ལ་བྲིས་བཞག་རྒྱུ་གི་ཆོས་འབྱུང་ལོ་རྒྱུས་དེ་ཚོའི་གི་ནང་ལ་བཀོད་བཞག་རྒྱུ་གི་བསྟན་པ་སྔ་དར་གི་གནས་ཚུལ་དེ་ནང་འདྲ་སྤུར་རྒྱལ་བཙན་པོའི་དུས་སྐབས་ཀྱི་གནས་ཚུལ་དེ་ཚོ་མང་པོ་ཞིག་ལ་འགྱུར་བ་མང་པོ་ཞིག་ཕྱིན་ཡོད་རེད་ལ་བཟོ་བཅོས་དང་སྣོན་འཕྲི་སྤོར་གཅོག་མང་པོ་ཞིག་ཐེབས་རྗེས་གནས་ཚུལ་ཇི་བཞིན་ཤེས་ཡས་ལ་དཀའ་ལས་ཁག་པོ་ཡོད་རེད་མོད། ང་རང་ཚོ་ནི་ལོ་རྒྱུས་ཐོག་ནས་ད་གནས་པའི་རྡོ་རིང་འདི་གནད་འགག་ཅིག་ཆགས་ཀྱི་ཡོད་པ་དང་འདིའི་ནང་ལོགས་ནས་རྡོ་རིང་གི་ཡི་གེ་འདི་དུས་ད་ལྟ་བར་ལ་ད་ལོ་རྒྱུས་ཀྱི་དཔང་པོ་ཅིག་ཆགས་ཀྱི་ཡོད་པ་འདི་ད་གསལ་པོ་ཅིག་མངོན་གྱི་ཡོད་རེད་ང་ཚོ་སྟོབས་ལགས་ཀྱིས་ད་ངོ་སྤྲོད་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང་བྱས་ཙང་ད་བོད་ལ་རྡོ་རིང་སྔ་ཤོས་དེ་ཡིན་པ་ཡིན་ན་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐུ་དུས་ལ་ཐོན་ཡོད་དུས་ངས་ཡང་འབྲེལ་ཡོད་ཀྱི་ཡིག་ཆ་འདི་བལྟས་པའི་བརྒྱུད་རིམ་ནང་ལོགས་ལས་བདུན་བརྒྱ་དྲུག་ཅུ་རེ་བཞིའི་ལོ་ལ་ཨ་ནེ་ཞོལ་རྡོ་རིང་ཕྱི་མ་བྱས་བྱས་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐུ་དུས་ལ་བཞེངས་པ་འདི་ནས་ལས་ད་དུས་ད་ལྟ་བར་ལ་ད་བོད་ཀྱི་རྒྱལ་ས་ལྷ་སར་གནས་ཡོད་རེད་ལ་རྡོ་རིང་འདིའི་ལོ་རྒྱུས་ཀྱི་ཐོག་ནས་ཡང་བོད་ཀྱི་གནས་སྟངས་དང་མང་པོ་ཅིག་གི་ད་འཕོ་འགྱུར་འདི་གའི་ཨ་ནེ་ང་ཚོས་མངོན་ཐུབ་པ་ཅིག་རེད་བོད་ཀྱི་རྩོམ་པ་པོ་ཚེ་རིང་འོད་ཟེར་ལགས་ཀྱིས་ཡིན་ནས་ལས་རྡོ་རིང་སྐོར་གྱི་རྩོམ་ཡིག་ཅིག་བྲིས་གནང་པའི་བརྒྱུད་རིམ་ནང་ལོགས་ལ་ཨ་ནེ་ཞོལ་རྡོ་རིང་ཕྱི་མ་འདི་བོད་པ་ཚོས་མངོན་གསལ་མེད་སའི་ས་ཆ་ཅིག་ལ་གནས་སྤོས་བྱས་ཡོད་པ་དེ་སྔ་ཡིན་པ་ཡིན་ན་ཕོ་བྲང་པོ་ཏཱ་ལའི་མདུན་ངོས་ལ་ཡོད་དུས་ད་ལྟ་ཕོ་བྲང་པོ་ཏཱ་ལའི་ཟུར་གཅིག་དང་ཕོ་བྲང་པོ་ཏཱ་ལ་དང་རྒྱང་ཐག་ཆོད་པ་ཞིག་བྱས་འདུག་ཟེར་ངོ་སྤྲོད་ཅིག་གནང་བཞག་ཨ་ནེ་རྡོ་རིང་དེ་ཅིག་གི་གྱང་གི་ལྕགས་རི་བསྐོར་བྱས་བྱས་འདིའི་ཡི་གེ་དེ་གའི་རྒྱུན་གཏན་གྱི་མང་ཚོགས་ཚོས་མཐོང་ཡ་མེད་པ་བཟོས་པ་འདུག་ལ་ད་སྤྱིར་བཏང་ནས་ཞོལ་རྡོ་རིང་ཕྱི་མ་དེ་ལ་གཏོར་བཤིག་གང་ལ་གང་འཚམ་ཅིག་གི་ཕྱིན་ཡོད་རེད་ད་དེ་འདྲ་ཡིན་དུས་ཨ་ནེ་སྟོབས་ལགས་ཀྱིས་ཡང་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐུ་དུས་ལ་རྡོ་རིང་ག་ཚོད་ཙམ་ཅིག་བཞེངས་ཡོད་ནའང་སྟོབས་ལགས་ཀྱིས་འབྲེལ་ཡོད་ཡང་ངོ་སྤྲོད་ཞིག་གནང་རོགས་གནང། ལའོ། འགྲོ་གི་ལ་དེ་འད། ཏང་གི་སྤུར་རྒྱལ་བཙན་པོའི་གི་དུས་སྐབས་ནང་ལ་ནི་བཞེངས་བཞག་རྒྱུ་དང་བརྐོས་བཞག་རྒྱུ་གི་རྡོ་རིང། ད་ལྟ་ང་ཚོ་ལ་བྱས་ཡོད་པ་སྔ་ཤོས་དེ་ཁྲི་སྲོང་ལྡེ་བཙན་གྱི་དུས་སྐབས་ལ་བྱུང་བཞག་རྒྱུ་གི་རྡོ་རིང་དེ་ཟེར་རོ། ད་འདིའི་ནང་ནས་ད་ང་ཚོས་གི་དངོས་གསལ་ཤོས་ཟེར་ན་ཁ་གསལ་ཤོས་སྔ་ཤོས་དེ་ད་ལྟ་སྒྲོལ་དཀར་ལགས་གསུངས་ཡས་དེ་རེད། ཞོལ་རྡོ་རིང་བདུན་བརྒྱ་དྲུག་ཅུ་རེ་གསུམ་ད་ཁ་ཤས་རེ་བཞི་ཟེར་ད་ཏག་ཏག་ཅིག་ད་པེ་དེ་ལོ་དུས་དེ་ཤེས་ཡོད་མ་རེད་དེ་ཡིན་ནའང་ལ་དྲུག་བརྒྱ་བདུན་ཅུ་རེ་གསུམ་ནས་ཡང་མིན་ན་དྲུག་བརྒྱ་བདུན་ཅུ་དོན་དགུ། འདི་རེད་པ་བདུན་བརྒྱ་དྲུག་ཅུ་རེ་གསུམ་ནས་བདུན་བརྒྱ་དྲུག་ཅུ་རེ་གསུམ་ནས་བདུན་བརྒྱ་དགུ་བཅུ་གོ་བདུན་ནང་ལ་བཙུགས་པ་དེ་ད་ཁ་ཚོན་བཅད་ནས་བཤད་ཐུབ་ཀྱི་ཡོད་རེད། ཨ་ཡིན་ནའང་ང་ཚོས་འདིའི་ནང་ནས་ཉེ་བའི་ལོ་ཅིག་ཕལ་ཆེར་བྱས་ན་ད་བདུན་བརྒྱ་དྲུག་ཅུ་རེ་གསུམ་གསུང་མཁན་དེ་འདྲ་ཡོད་རེད་རེ་བཞི་གསུང་མཁན་དེ་འདྲ་ཡོད་རེད་ད་དེ་ང་ཚོས་ཞོལ་རྡོ་རིང་སྔ་ཤོས་དེ་རེད་པ། ད་ཞོལ་རྡོ་རིང་སྔ་ཤོས་སྔ་ཤོས་ག་རེ་ཟེར་ན་ཁྲི་སྲོང་ལྡེ་བཙན་གྱིས་བཙུགས་བཞག་རྒྱུའི་རྡོ་རིང་སྔ་ཤོས་དེ་རེད་ལ་ད་ལྟ་བར་དུ་ང་རང་ཚོས་བོད་ཀྱི་ས་ཐོག་ནས་རྙེད་བཞག་རྒྱུ་ཀྱི་རྡོ་རིང་སྔ་ཤོས་དེ་དང་ཆགས་བསྡད་ཡོད་རེད། བྱས་ཙང་སྤུར་རྒྱལ་བཙན་པོ་ཁྲི་སྲོང་ལྡེ་བཙན་སྐབས་སུ་རྡོ་རིང་ད་ལྟ་བར་དུ་ང་ཚོ་ལ་ཧ་གོ་བ་དང་ཤེས་པ་དེ་རྡོ་རིང་བཞི་ཅིག་འདུག་ཨང། ད་རྡོ་རིང་བཞི་ལས་ལྷག་པ་ད་སྤྱིར་བཏང་གི་ཁྲི་སྲོང་ལྡེ་བཙན་གྱི་སྲས་ཁྲི་ལྡེ་གཙུག་བརྟན་སད་ན་ལེགས་མཇིང་ཡོན་སྐབས་སུ་སྤུར་རྒྱལ་བཙན་པོའི་ནང་ནས་རྡོ་རིང་དང་བྲག་བརྐོས་དེ་འདྲ་མང་ཤོས་ད་ཁོ་རང་ཆགས་བསྡད་ཡོད་རེད་ཡིན་ནའང་ཁྲི་སྲོང་ལྡེ་བཙན་སྐབས་སུ་ང་ཚོ་ད་ལྟ་ཧ་གོ་བ་དེ་རྡོ་རིང་བཞི་ཅིག་ཡོད་རེད་དེ།

དེའི་ནང་ལ་ཡི་གེ་གསལ་པོ་ཡི་བྱིས་པ་མ་རེད་དང་ནང་དོན་ཇི་བཞིན་ཧ་གོ་མ་རེད། ཉམས་ཆག་ཞེ་པོ་དྲོ་ཅིག་དང་ཡིན་ནའང། ཁྲི་སྲོང་ལྡེ་བཙན་སྐབས་སུ་བཙུགས་བཞག་རྒྱུ་ཡིན་པ་ཅིག་ར་འཕྲོད་ཀྱི་རེད། ཁྲི་སྲོང་ལྡེ་བཙན་ལབ་མཁན་གྱི་ཐ་སྙད་དང་དེ་སྐབས་སུ་སྐབས་སུ་ཡིན་པའི་གི་གནད་དོན་དེ་བཤད་འཁྲུག་གི་རེད་ད་གཅིག་འཕྱོང་རྒྱས་ཟམ་སྣེའི་རྡོ་རིང་ལབ་མཁན་ཅིག་རེད་ད་འཕྱོང་རྒྱས་གི་ནང་ལ་བཙུགས་བཞག་རྒྱུ་གི་རྡོ་རིང་ཅིག་ཡོད་རེད་དེ་ཚོའི་རྡོ་རིང་བཞི་དེ་ཁྲི་སྲོང་ལྡེ་བཙན་གྱི་དུས་སྐབས་ནང་ལ་བཙུགས་བཞག་རྒྱུ་ཅིག་ད་ང་ཚོས་ལོ་རྒྱུས་ཞིབ་འཇུག་བྱས་ཅིག་ར་འཕྲོད་ལུགས་ཤིག་བརྗོད་གནང་གི་འདུག། ད་དེའི་ནང་ནས་དང་པོ་དེ། ཞོལ་རྡོ་རིང་ལ་ཆ་བཞག་པ་ན་ད་གིན་གི་སྒྲོལ་དཀར་ལགས་གསུངས་པ་ནང་ལྟར་རེད་བོད་པའི་གི་རྡོ་རིང་ནང་ནས་ད་ལྟ་བར་དུ་རྡོ་རིང་སྔ་ཤོས་དེ་རེད་བདུན་བརྒྱ་དྲུག་ཅུ་རེ་གསུམ་ཡང་མིན་ན་རེ་བཞི་ལ་བཙུགས་བཞག་གྱོ་ཅིག་ད་དེའི་རྡོ་རིང་དེ་ཐོག་མའི་ཆ་ལ་ག་བ་བཙུགས་ཡོད་ས་རེད་ཟེར་ན་རྡོ་རིང་དེ་ཐོག་མའི་ཆ་ལ་ལྷ་ས་གི་ཚལ་གུང་ཐང་ཡོད་ར་ད་དེང་སང་བྱས་ན་ང་ཚོ་སྟག་རྩེ་ངོས་ལ་མ་རེད་སྟག་རྩེ་གི་ཚལ་གུང་ཐང་ལབ་དགོས་རེད་སྟག་རྩེ་རྫོང་གི་ཚལ་ཚལ་གུང་ཐང་གི་དེ་ད་ཁ་སྐད་ལ་ང་ཚོས་བི་ཡང་ལབ་ཀྱི་ཁ་ཤས་ཀྱིས་འབྲི་ཀྲི་ཡང་ལབ་ཀྱི་འདུག་པ་དེའི་གི་གྲོང་གསེབ་ད་གྲོང་གསེབ་ཆུང་ཆུང་དེ་འདྲ་རེད་འདིའི་ནང་ལ་ག་རེ་ཟེར་ན་ཐོག་མ་རྡོ་རིང་འདི་འདིའི་ནང་ལ་བཙུགས་ཡོད་ཟེར། རྗེས་ལ་དུས་རབས་བཅུ་བདུན་པའི་ནང་ལ་སྡེ་སྲིད་སངས་རྒྱས་རྒྱ་མཚོ་གི་དུས་སུ་ཨ་ནི་གཞི་ནས་ལྷ་ས་ག་རེ་ཟེར་ན་ཞོལ་ལ་མར་གདན་འདྲེན་ཞུས་རྗེས་ཞོལ་ལ་བཙུགས་གནང་ཡོད་ཟེར་ཡར་བླངས་ཡོད་ཟེར་ད་ཀོ་ཟི་ཅིང་སྔོན་གནང་ཡས་ཀྱི་ཁྱད་ཆོས་ལ་དེ་འདྲ་བརྗོད་ཀྱི་རེད་བསམ་གྱི་འདུག་ག་རེ་ཟེར་ན་ཕོ་བྲང་དམར་པོ་ཡོངས་སུ་གྲུབ་རྗེས་གཞི་ནས་རྡོ་རིང་དེ་མར་སྤོས་པས་དེ་དེ་ལོ་རྒྱུས་ཞིབ་འཇུག་གནང་མཁན་ལྷག་པར་དུ་རྡོ་རིང་ལ་ཞིབ་འཇུག་གནང་མཁན་དེ་ཚོས་དེ་འདི་འདྲས་ཤིག་གསུང་གི་འདུག་བ། འོ་བྱས་ཙང་དེ་ཡིན་དུས། ཞོལ་རྡོ་རིང་ནང་མ་དང་ཞོལ་རྡོ་རིང་ཕྱི་མ་ཞེས་བྱའི་གསུང་སྲོལ་ཅིག་ཡོད་རེད། ཆོས་རྒྱལ་ཁྲི་སྲོང་ལྡེ་བཙན་སྐབས་ཀྱི་དེ་ཞོལ་རྡོ་རིང་ཕྱི་མ་དེ་ཆགས་ཀྱི་ཡོད་རེད་ཡ། རྡོ་རིང་ནང་མ་དེ་ཕོ་བྲང་པོ་ཏཱ་ལ་ཡོངས་སུ་ནི་ལེགས་གྲུབ་ཟིན་པའི་རྗེས་ལ་ཕོ་བྲང་པོ་ཏཱ་ལའི་ལྕགས་རིའི་ནང་ལོགས་ལ།

རྡོ་རིང་འདི་ལ་སྤྱིར་བཏང་གི་ཡོངས་གྲགས་ཀྱི་ང་ཚོ་གིས་སྟག་སྒྲ་ཀླུ་གོང་གི་བྱས་རྗེས་རྡོ་རིང་ཞེས་ཞུས་བསྡད་ཀྱི་ཡོད་རེད་པ་ང་རང་ཚོས་ཡོངས་གྲགས་རང་ལ་སྟག་སྒྲ་ཀླུ་གོང་གི་བྱས་རྗེས་ག་རེ་ཟེར་ན་ནང་དོན་ཁོ་རང་ཁྲི་སྲོང་ལྡེ་བཙན་གྱི་སྐུ་དུས་ཀྱི་བློན་ཆེན་སྟག་སྒྲ་ཀླུ་གོང་ཞུ་མཁན་ཅིག་ཡོད་རེད་པ་ཁོ་རང་གི་བྱས་རྗེས་ཁོ་རང་གི་ཆེད་དུ་བཙུགས་བཞག་རྒྱུ་གྱི་བྱས་རྗེས་ཟེར་ནའང་འདྲ་ཁོ་རང་གི་མ་འོངས་པའི་གི་ཐོབ་ཐང་དང་དེ་འདྲས་ཀྱི་ཡང་མིན་ན་སྔོན་གྱི་བྱས་རྗེས་དེ་འདྲས་བཀོད་བཞག་རྒྱུ་གང་བྱས་ཁོའི་གི་ཆེད་དུ་བཙུགས་བཞག་རྒྱུ་རྡོ་རིང་ཡིན་པ་སོང་ཙང་སྟག་སྒྲ་ཀླུ་གོང་གི་རྡོ་རིང་ཡང་ཞུ་གི་རེད་ད་དེ་ལྟར་སྒྲོལ་དཀར་ལགས་གསུངས་པ་རེད་ཁོ་ཞོལ་རྡོ་རིང་ཕྱི་མ་ཟེར་ཏེ་པོ་ཏཱ་ལ་ཡོངས་སུ་གྲུབ་རྗེས་རྡོ་རིང་དང་པོ་གཅིག་ཏུ་ནི་དེ་ལ་ཕྱག་བྲིས་མེད་པར་བཟུང་བས་དེ་བྱས་ཏེ་ཁོ་ཞོལ་གྱི་ཕྱི་ལོགས་ལ་རྡོ་རིང་དེ་ཆ་ཚང་བ་ལ་ཡོད་པར་སྣང་ཡིན་ཟེར་བ་ད་ཡིན་ནའང་ད་གིན་སྒྲོལ་དཀར་ལགས་གསུངས་ས་དེ་འོད་གསལ་ལགས་ཀྱིས་གསུངས་པ་ནང་ལྟར་རེད་དེང་སང་ཞོལ་རྡོ་རིང་དེ་སྔོན་མ་མངོན་གསལ་པོ་ཞིག་ཡོད་རེད་པ་ཞོལ་གྱི་ག་རེ་ཟེར་ན་ད་ང་ཚོའི་པོ་ཏཱ་ལའི་ཞོལ་ལ་ཨ་མདའ་དེ་མ་མངོན་པའི་གཅིག་དངོས་གནས་ཀྱི་མ་མངོན་པའི་རང་ཆས་དུ་ཡིན་གྱི་རེད་དེ་གང་བྱས་ད་དེང་སང་གི་ནི་པོ་ཏཱ་ལའི་གི་ཞོལ་གྱི་ཤར་ངོས་ཀྱི་ཧ་ལམ་མི་ཊར།

དེའི་སྔོན་ལ་དཔྱ་ཁྲལ་སྤྲད་ཡས་དེ་ཚོ་ཡག་པོ་མ་སྤྲད་པའི་རྐྱེན་གྱིས་ཨ་ནི་ཐང་ལ་མར་དམག་རྒྱག་དུས་སྐབས་སུ་ད་ཐང་གི་རྒྱལ་ས་ཁྲང་ཨན་དེང་སང་བྱས་ན་ཤི་ཨན་ལབ་ཀྱི་འདུག་པ་དེ་རྒྱལ་ས་དེ་ཨ་ནི་བོད་ཀྱི་གླེན་རི་ལབ་མཁན་གྱི་ནང་ལ་ཨ་ནི་བློན་ཆེན་གཉིས་ཡོད་གཅིག་ག་རེ་ཟེར་ན་ད་བློན་ཆེན་འདིའི་ནང་ནས་གཙོ་ཆེ་ཤོས་དེ་སྟག་སྒྲ་ཀླུ་གོང་ལབ་མཁན་དེ་རེད་བྱས་ཙང་སྟག་སྒྲ་ཀླུ་གོང་ལབ་མཁན་འདི་གི་བློན་ཆེན་དེ་གི་བྱས་པའི་གི་ཆེད་དུ་ཁོ་རང་གི་ག་རེ་ཟེར་ན་ལྷག་བསམ་རྣམ་དག་གིས་སྤུར་རྒྱལ་བཙན་པོའི་གི་ཁྱིམ་གཞིས་ལ་ཨ་ནི་ག་རེ་ཟེར་ན་བྱས་པ་གཟེངས་སུ་བཏོན་པ་ཡིན་པ་སོང་ཙང་ཨ་ནི་འདི་ཡི་གི་བྱས་རྗེས་ཀྱི་ཆེད་དུ་ཨ་ནི་བཙུགས་བཞག་རྒྱུ་རྡོ་རིང་རེད། ད་རྡོ་རིང་འདི་གི་བྱང་ངོས་དེ་ལ་ཨ་ནི་ཡིག་ཕྲེང་དྲུག་ཅུ་རེ་བརྒྱད་ཅིག་ཡོད་འདུག་ཤར་ངོས་ལ་ཨ་ནི་ཧ་ལམ་བཅུ་དྲུག་ཡན་ཡོད་བརྗོད་ངག་ཡོད། ཨ་ནི་ལྷོ་ངོས་དེ་ལ་བདུན་ཅུ་དོན་བཞི་ཡན་ཡོད་བརྗོད་རེད་ད་གང་བྱས་ད་ད་རྡོ་རིང་འདི་འདིར་ཡི། བའི་ནུབ་ངོས་དེ་ཡིག་ཕྲེང་དྲུག་ཅུ་རེ་བརྒྱད་དང་ད་ལྟ་གསུང་ཡ་བྱས་ན་བྱང་ངོས་དེ་ཡི་གེ་བཀོད་ཡོག་མ་རེད་སུ་དང། ད་བྱང་ངོས་ལ་བཀོད་མི་འདུག་ད་ནུབ་ག་ཤལ་གི་ནུབ་ངོས་ལ་སུ་ད་རྡོ་རིང་གི་ནུབ་བྱང་བརྩི་སྟངས་དེ་བལྟས་སུ་ལོག་ཡོང་གི་འདུག་ཨ། དངོས་གནས་བྱས་ན་ང་ཚོའི་ཆོས་འབྱུང་ལོ་རྒྱུས། ཕལ་མོ་ཆེ་གི་ནང་ལ་བྱང་ངོས་ཟེར་བྱས་ནུབ་ངོས་སྟོང་པ་བཞག་པའི་གི་གནས་སྟངས་ལ་འཁོད་བསྡད་ཡོད་རེད། ད་རྗེས་ངོས་གསུམ་ལ་ཡི་གེ་བྱས་ངོས་གཅིག་ལ་སྟོང་པར་ལྷག་བསྡད་ཡོད་རེད། ད་ངོས་གསུམ་གྱི་དེ་ནས་ད་ནུབ་པའི་བརྩི་བ་ཡིན་ན་རེད་བྱང་བརྩི་བ་ཡིན་ན་འདིའི་ནང་ལ་དངོས་གནས་ཀྱི་མནའ་ཚིག་དེ་རང་བཀའ་གཙིགས་ཁོ་རང་སྦྲེལ་ཡོད་རེད། སྟག་སྒྲ་ཀླུ་གོང་ལ་ཐོབ་ཐང་ག་རེ་སྤྲད་གི་ཡོད་མེད་དཔེ་བཤད་ན་སྟག་སྒྲ་ཀླུ་གོང་གི་མི་རྒྱུད་དེ་ཚོས་ཨ་ནི་སྤུ་རྒྱལ་བཙན་པོའི་གི་ཨ་ནི་བློན་པོ་ལས་བསྐོས་དགོས་པ་དང་ཨ་ནི་དེ་ཚོའི་གི་སྤུ་རྒྱལ་བཙན་པོ་གྱི་རྒྱལ་ཁབ་ལ་ཡ་ག་རེ་ཟེར་ན་གྱེན་ལོག་མ་བརྒྱབ་པ་ཡིན་ན་དེ་མ་ཡིན་པའི་གི་ཨ་ནི་ཡིས་ཁོ་ཚོའི་གི་རྒྱུད་པ་དེ་ཚོའི་གི་བྱས་ཉེས་ག་རེ་བསགས་པ་ཡིན་ན་ཁྲིམས་ཡང་པོ་བྱེད་དགོས་ཡ་དང་ཨ་ནི་བེ་དེའི་གནས་དབྱུང་མ་བཏང་ཡ་དང་དེ་འདྲས་གི་ཡ་ནི་ག་རེ་ཟེར་ན་གནས་སྟངས་འཁོད་ཡོད་རེད་ལ་སྟག་སྒྲ་ཀླུ་གོང་ཁོ་རང་ལ་ག་རེ་སྐབས་དེ་དུས་ཁོང་ཚོས་བྱང་བུ་ཟེར་ན་འདྲ་ང་ཚོའི་གི་ཡི་ཡི་ཡིག་ཚང་ལ་གི་ར་ཡིག་ཚང་དེ་འདྲ་དངུལ་གི་ཡིག་ཚང་རེ་ཞིག་སྤྲད་དགོས་ཡ་དང་དེ་འདྲས་གི་གནས་ཚུལ་འཁོད་བསྡད་ཡོད་རེད་ད་གི་རྡོ་རིང་དེ་གི་ཤར་ངོས་ཞུ་དགོས་རེད་ད་དེའི་ནང་ལ་གཙོ་བོ་སྟག་སྒྲ་ཀླུ་གོང་གི་ག་རེ་ཞང་བློན་དང་བཀའ་བློན་ཡིན་པའི་གི་གོ་གནས་ལ་དེ་འདྲ་སྤྲད་ཡོད་རེད་འདིའི་གི་གོ་གནས་ག་རེ་ཡིན་གསར་གསར་པ་ཁོ་རང་ལ་ག་རེ་སྤྲད་ཡོད་མེད་དགོས་ར། ལྷོ་ངོས་ཞུ་གི་རེད་དེའི་ནང་ལ་གཙོ་བོ་དེ་སྟག་སྒྲ་ཀླུ་གོང་གིས་དེ་འདྲས་སྤྲད་དགོས་ཡོད་ཀྱི་གནས་ག་རེ་བྱས་ནས་སྤྲད་རེད་ཟེར་ན་སྟག་སྒྲ་ཀླུ་གོང་དེ་ནི་སྤུར་རྒྱལ་བཙན་པོ་ཁྲི་སྲོང་ལྡེ་བཙན་ཆུང་དུས་སྐབས་སུ་ལང་མྱེས་ཟིགས་དང་འབལ་ལྡོང་ཙབ་ལ་གཉིས་དེ་བཀྲོངས་རྩིས་བྱེད་དུས་ཀླུ་གོང་གིས་ཁྲི་སྲོང་ལྡེ་བཙན་སྐྱོབ་ཡོད་རེད་ཨང་ཐང་རྒྱལ་རབས་ཀྱི་བོད་ལ་ག་རེ་ཟེར་ན་དེ་ལྟའི་བཟོ་བའི་གནས་དུས་ཚོད་རྩིས་བྱེད་དུས་སྐབས་སུ་ནི་མ་ཐང་ལ་དམག་རྒྱག་དུས་སྐབས་སུ་ནི་སྟག་སྒྲ་ཀླུ་གོང་གིས་ནི་ག་ས་ལྷག་བསམ་རྣམ་དག་གིས་ནི་ཐང་གི་རྒྱལ་ས་ཅིག་ད་རྦད་དེ་ང་ཚོས་ལེན་དགོས་ཡོད་ཀྱི་དེ་འདྲས་ཀྱི་བྱས་རྗེས་ཆེན་པོ་ཡོད་པའི་གནས་ཚུལ་དེ་ཁོས་དེ་ལྟ་བ།

རིང་ལ་ངན་ལམ་ཀླུ་གོང་གིས་རྗེས་ལ་སེམས་བརྩེ་བས་ཞབས་འདེགས་ཞུས་པར་འབལ་ལྡོང་ཙབ་དང་ལང་མྱེས་ཟིགས་གཉིས་བློན་པོ་ཆེན་པོ་ཡིན་ཡང་རྗེས་ལ་སེམས་མི་བརྩེ་བས་བཙན་པོའི་ཡབ་ཁྲི་ལྡེ་སྲོང་བཙན་གྱི་སྐུ་ལ་དོར་ནས་དགུང་དུ་གཤེགས་སོ། བཙན་པོ་ཁྲི་སྲོང་ལྡེ་བཙན་གྱི་སྐུ་ལ་ཡང་དོར་དུ་ཉེ། བོད་མགོ་ནག་གི་སྲིད་འཁྲུག་ཏུ་འཇུག་རྩིས་བྱས་པ་ལས་ཀླུ་གོང་གིས་འབལ་དང་ལང་གཉིས་མི་དགའ་བའི་རྒྱུ་མཚན་རྣམས་བཙན་པོའི་སྲས་ཁྲི་སྲོང་ལྡེ་བཙན་གྱི་སྙན་དུ་གསོལ་ནས་འབལ་དང་ལང་གཉིས་རྗེས་ལ་མ་གུས་པ། བདེན་པར་མཁྱེན་ནས་ཁོང་གཉིས། ཁོང་གཉིས་ལ་ཆད་པ་ཕབ་སྟེ་ཀླུ་གོང་ལ་ཐུགས་བརྩེ་བར་མཛད་དོ། བཙན་པོ་ཁྲི་སྲོང་ལྡེ་བཙན་གྱི་སྐུ་རིང་ལ་ངན་ལམ་ཀླུ་གོང་ལ་ཐུགས་བརྩེ་བས་བཀའ་གྲོས་ཀྱི་ཁོངས་སུ་ཐུགས་ལུས་བསྐྱལ་ཏེ་ནང་བློན་གྲོས་ཁོངས་སུ་གཏོགས་པར་བཅུག་ནས་རྒྱའི་སྲིད་ཀྱི་གནས་ལུགས་རྟོགས་ཤིང་མཁར་ཙན། རྒྱ་ནག་ཕྱོགས་སུ་ཐོག་མ་དམག་དྲངས་པའི་དམག་དཔོན་དུ་བསྐོས་ཏེ་དགྲ་ཐབས་དང་གྲོས་ལ་མཁས་པས་རྒྱའི་ཁོངས་སུ་གཏོགས་པ། འ་ཞ་རྣམས་དབང་དུ་བསྡུས་རྒྱ་ལས། རྒྱ་ལས་དཔྱ་ཁྲལ་གྱི་ས་མཚམས་བཅད་པས་རྒྱ་རྣམས་དཔུང་སྟོབས་ཉམས་སུ། ཉམས་པར་བྱས་ཏེ་རྒྱའི་ཁོངས་སུ་གཏོགས་པའི་དབྱར་མོ་ཐང་ད་ཡང་འདི། འདི་མེད་ཙང་མ་རྒྱབ་མི་འདུག་ད་ཡང་འདི་བཤམས་ཏེ་ཆབ་སྲིད་ལ་ཕན་པར་བྱས་སོ་བཙན་པོ་ཁྲི་སྲོང་ལྡེ་བཙན་ཐུགས་སྒམ་ལ་དགོངས་པ་རླབས་ཆེ་བས་ཆབ་སྲིད་ཀྱི་མཛད་པ་གང་གནང་བ་ཚང་མ་སྐྱོན་དང་བྲལ་ཞིང་རྒྱའི་ཁོངས་སུ་གཏོགས་པའི་ཡུལ་དང་མཁར་མང་པོ་བཅོམ་སྟེ་དབང་དུ་བསྡུས་ཏེ། རྒྱ་རྗེ་ཧེའུ་ཝང་ཏེ་རྗེ་བློན་རྣམས་ནས་ལོ་རེ་བཞིན་རྟག་ཏུ་བོད་ལ་དཔྱ་ཁྲལ་དར་ཡུག་ཁྲི་ལྔ་རེ་ཕུལ་བ། ཕུལ་བ་དེས་རྒྱ་ནག་རྒྱ་རྣམས་ཁྲལ་འཇལ་དུ་བཅུག་གོ། དེའི་རྗེས་སུ་རྒྱའི། རྒྱ་རྗེ་ཡབ། ཧེའུ་ཀང། གྲོངས་ཏེ་དེའི་སྲས་ཝང་པེང་ཝང་རྒྱལ་པོར་འཁོད་ནས་བོད་ལ་དཔྱ་ཁྲལ་ཚུལ་བཞིན་མ་འཇལ་བར་བཙན་པོ་ཐུགས་འཁྲུགས་པའི་ཚེ་ངན་ལམ་ཀླུ་གོང་གིས་རྒྱ་ཡུལ་དབུས་སྟོད་དུ་རྒྱ་རྗེའི་ཕོ་བྲང་ཀེང་ཤིར་བོད་ཀྱི་དམག་དྲངས་རྒྱུའི་བསམ་འཆར་ཆེན་པོ་ཞུས་ནས་ཀེང་ཤིར་དམག་དྲངས་པའི་དམག་འགོ་ཆེན་པོར་ཞང་མཆིམས་རྒྱལ་ཟིགས་ཤུ་ཐེང་དང་བློན་སྟག་སྒྲ། ཀླུ་གོང་ལ་བསྐོ་བཞག་བསྩལ་ཏེ་ཀེང་ཤིར་དམག་དྲངས་ནས་ཅིའུ་ཅིར་ཞེས་པའི་གཙང་པོའི་འགྲམ་དུ་རྒྱ་དང་དམག་འཁྲུག་ཆེན་པོ་བྱས་ཏེ་བོད་ཀྱི་དམག་ཐོབ་སྟེ་རྒྱ་མང་པོ་བསད་པས་རྒྱ་རྗེ། ཀེང་པེང་ཝང་ཡང། ཡང། ཀེང་ཤིའི་མཁར་ནས་ཐོན་ཏེ་ཤེམ་ཅིའུ་ཕྱོགས་སུ་བྲོས་སོ། ཀེང་ཤི་བླངས་ཏེ་རྒྱའི། ནང་བློན་གྱིའུ། ཀེང་ལ་སོགས། ཀེང་ཀྲི་མ་ཡང་ཉམས་བཞག། ཀིམ་ཤེང་ཀོང་ཇོའི་མིང་པོ་གའུ་ཝང་བྱ་བ་རྒྱའི་རྒྱལ་སར་བསྐོས། སྲིད་ཕུགས་སུ་བརྟན་པ་དང་གཏམ་ཡུན་དུ་སྙན་པར་བྱས་ཏེ་ཀླུ་གོང་གིས་རྗེ་ལ་སེམས་ཉེ་ཞིང་ཆབ་སྲིད་ཀྱི་དོན་ལ་འབད་རྩོལ་ཆེན་པོ་བྱས་སོ་ཞེས་པའི་དོན་ཡིན་ཞིང། ཡིག་འབྲུ་མ་ཚང་བས་ཁོང་ནས་འབྲུ་སྣོན་བྱས་པ་རིགས་གཉིས་ལས། དེ་བཞིན། བདག་ཉིད་མ་ཤེས་པ་ཁག་རང་གནས་སུ་བཞག་ཡོད། རྗེས་སུ་དཔེ་རྙིང་ཁུངས་དག་རྙེད་རིགས་ནས་ཧུར་ཐག་ཡོད་པ་རྣམས་ལ་ཡིག་འབྲུ་ཁག་ཁུངས་སུ་འཇུག་པར་འཚལ་ལོ། ད་འདི་ནས་རྡོ་རིང་གི་ལྷོ་ངོས་ཀྱི་ཡི་གེ་གོང་གསལ་དང་རྒྱ་མིའི་ལོ་རྒྱུས་ནང་གི་ཡིག་ཆ་གཉིས་བསྡུར་སྐབས། བརྗོད་ཚིག་བྱིངས་མཐུན་གྱི་འདུག་ཀྱང་མིའི་མིང་དང་གྲོང་ཁྱེར་གྱི་མིང་དང་མིང་ཁ་ཤས་ཀྱི་སྒྲ་ཕྲན་བུ་མཐུན་གྱི་མི་འདུག་དཔེར་ན་རྡོ་རིང་གི་ཡི་གེའི་ནང་ལ་ཀེང་ཤི་ཟེར་བ་དེ་རྒྱ་མིའི་ཡིག་ཆའི་ནང་ལ་ཅིན་ཆིང་ཅན་ཟེར་གྱི་འདུག་རྡོ་རིང་ཟེར་གྱི་འདུག་ད་རྡོ་རིང་འདི་ཤར་ཕྱོགས་ངོས་དེ་བློན་པོ་སྟག་སྒྲ་ཀླུ་གོང་ལ་ནང་བློན་ཆེན་པོ་དང་བཀའ་ཡོ་གལ་འཆོས་པ་ཆེན་པོ་གནང་བའི་ལོ་རྒྱུས་ཐུང་ཐུང་ཞིག་བྲིས་ཡོད་རེད། བྱང་ངོས་ཀྱི་ད་རྡོ་རིང་དེ་ཕྱོགས་བཞི་ཡོད་ཙང་བྱང་ངོས་སུ་བློན་སྟག་སྒྲ་ཀླུ་གོང་བརྒྱུད་བཅས་ལ་ཇི་སྲིད་བར་དམིགས་བསལ་གྱི་བདག་རྐྱེན་གནང་བའི་ལོ་རྒྱུས་རིང་པོ་ཞིག་བྲིས་ཡོད་རེད། མ་གཏོགས་ཅི་ཡང་རྒྱ་ནག་ལ་དམག་རྒྱག་པ་ཅི་དྲག་ལོ་རྒྱུས་ཡོད་མ་རེད།

ཁང་གི་རྡོ་རིང་ཞུ་མཁན་དེ་དེ་འདྲ་ང་ཚོ་གོང་དུ་ཞུས་པ་རེད་གཞི་རྩའི་གི་བསམ་ཡས་གི་རྒྱལ་སྒོ་གི་ལྷོ་ངོས་གི་དེ་ལ་གར་བཙུགས་བཞག་པ་ཡོང་ཡོད་ད་དེའི་གི་རྡོ་རིང་གི་དེ་ལ་གཙོ་ཆེ་ཤོས་དེ་བསམ་ཡས་གཙུག་ལག་ཁང་བཞེངས་ཚར་བ་ཡིན་པ་སོང་ཙང་ཨ་ནི་སྤུ་རྒྱལ་བཙན་པོ་ཁྲི་སྲོང་ལྡེ་བཙན་གི་མི་མང་ཟེར་ན་འདྲ་དུས་སྐབས་དེའི་དགེ་འདུན་པ་ཟེར་ན་འདྲ་ལས་གི་སྣེ་མོར་གཏོགས་པ་ཟེར་ན་དེ་ཚོ་ལ་ཨ་ནི་ག་ཟེར་ན་བཀའ་བརྒྱུད་བསྒྲགས་གནང་བའི་གི་རྣམ་པ་ལོ་ཞུས་བ་རེད་བཀའ་བརྒྱུད་བསྒྲགས་ག་རེ་གནང་ཡོད་རེད་ཟེར་ན་མེ་ཨ་ནི་ཁྲི་སྲོང་ལྡེ་བཙན་སྲོང་བཙན་སྒམ་པོ་སྐབས་སུ་ཡིན་པ་ཡིན་ན་རེད་དེ་ག་ནང་བཞིན་གི་ཡབ་ཁྲི་ལྡེ་གཙུག་བརྟན་གྱི་སྐབས་སུ་ཡིན་པ་ན་རེད་དེ་ཚོ་ཡོད་མཁན་ཨ་ནི་སངས་རྒྱས་ཆོས་ལུགས་བྱེད་ཡས་ཀྱི་སྲོལ་གཏོད་པ་དང་དེ་ཚོས་ཀྱི་དཔེ་བཤད་ན་ར་སའི་གཙུག་ལག་ཁང། ར་སའི་གཙུག་ལག་ཁང་ཟེར་ན་ང་ཚོས་འདི་ལྷ་ས་གཙུག་ལག་ཁང་ལ་གོ་ར། འོ་དེ་ཚོས་ཀྱི་བཞེངས་ཡོད་པའི་གི་སྐོར་དེ་དང། ཨ་ནི་ད་ཕྱིན་ཆད་ང་ཚོས་མི་དམངས་ཟེར་ན་རེད་བློན་པོ་ཡིན་ན་རེད་རྒྱལ་པོ་ཡིན་པ་ན་དེ་ཚོ་ཡོད་མཁན་ནི་ག་ར་ཟེར་ན་སངས་རྒྱས་ཆོས་ལུགས་ག་ར་ཟེར་ན་ཉམས་ལེན་བྱེད་དགོས་དང་སངས་རྒྱས་ཆོས་ལུགས་ག་ར་ཟེར་ན་ད་དང་ལེན་ཟེར་དགོས་ར་ད་ང་ཚོས་སངས་རྒྱས་ཆོས་ལུགས་ཀྱི་དད་པ་བྱེད་དགོས། ཨ་ལྷག་པར་དུ་དེའི་ནང་ན་ཤུགས་ཆེ་ཤོས་དེ་ཨ་ནི་སངས་རྒྱས་ཆོས་ལུགས་ཀྱི་ད་དགེ་འདུན་པ་ཡིན་པ་ན་རེད་དགོན་པ་ཡིན་ན་རེད་དེ་ཚོས་ཀྱི་ད་ལྟ་ཁོ་ཚོ་ལ་ཆེ་མཐོང་གནང་ཡས་དང་དེ་ག་ནང་བཞིན་ཁོང་ཚོ་ལ་ག་རེ་ཟེར་ན་འཚོ་བའི་མཐུན་རྐྱེན་སྦྱར་ཡས་དེ་ད་ལྟ་ཡོད་པ་དེ་ལས་སྐྱོ་རུ་མ་བཏང་གི་ད་ལྟ་ཡོད་པ་དེ་ལས་ད་ལྷག་ཙམ་ཅིག་བྱེད་དགོས་ཡས་ཀྱི་གནས་སྟངས་དེ་འདྲ་ཆགས་ཡོད་ད་གཙོ་བོ་ཆེ་ཤོས་དེ་རྡོ་རིང་གི་དེ་བརྗོད་བྱ་དེ་བསམ་ཡས་གཙུག་ལག་ཁང་བཞེངས་གྲུབ་པ་ཡིན་པ་སོང་ཙང་ད་བསམ་ཡས་གཙུག་ལག་ཁང་བཞེངས་གྲུབ་སད་མི་བདུན་རབ་ཏུ་བྱུང་ཚར་བ་ཡིན་པ་སོང་ཙང་གཅིག་ནས་ཨ་ནི་ང་ཚོས་ཀྱི་ད་བོད་པ་ཚང་མ་ལོག་གི་ད་རོ་ཨ། དཔོན་འབངས་ཚང་མ་ལོག་གི། སངས་རྒྱས་ཆོས་ལུགས་ཉམས་ལེན་བྱེད་དགོས་ཡས་སངས་རྒྱས་ཆོས་ལུགས་ལ་དད་པ་བྱེད་དགོས་བས། ཨ་ནི་གཉིས་པ་དེ་སངས་རྒྱས་ཆོས་ལུགས་བྱེད་མཁན་གྱི་དགེ་འདུན་པ་དང་ཨ་ནི། སངས་རྒྱས་ཆོས་ལུགས་ཀྱི་དགོན་སྡེ་ཁག་གི་ཨ་ནི་ག་རེ་ཟེར་ན་འགྲོ་སོང་བཏང་ཡས་ཟེར་ན་དེ་ཚོ་ལ་ཨ་ནི་ག་རེ་ཟེར་ན་མཆོད་ཡོན་བྱེད་ཡས་ཟེར་ན་དེ་ཚོ་ལ་ག་རེ་ཟེར་ན་ཡ་སྐུ་འགྱེད་ཕུལ་ཡས་ཟེར་ན་དེ་ཚོས་ཀྱི་ཨ་ནི་ཆེ་མཐོང་དང་དཔལ་འབྱོར་གྱི་ཐོག་ནས་ད་ལྟ་ལས་མ་ཞན་པ་དང་ད་ལྟ་ལས་ལྷག་པ་མ་བྱུང་ན་མ་ཞན་པ་ཞིག

ཆོས་འབྱུང་ལོ་རྒྱུས་ཟེར་ན་ད་རྡོ་རིང་ལ་ཉམས་ཞིབ་བྱེད་མཁན་འགའ་ཤས་ཀྱིས་ཁྲི་སྲོང་ལྡེ་བཙན་གྱི་སྲས་སད་ན་ལེགས་མཇིང་ཡོན་ཁྲི་ལྡེ་སྲོང་བཙན་གྱིས་བཙུགས་བཞག་རྒྱུ་ཡིན་ས་རེད་གསུང་མཁན་དེ་འདྲ་ལ་གཞོལ་བ་རེད་གང་བྱས་ད་རྡོ་རིང་འདི་བདུན་བརྒྱ་དགུ་བཅུ་གོ་བདུན་གྱི་གཡས་གཡོན་གཅིག་ལ་བཙུགས་བཞག་རྒྱུ་ཅིག་རེད། ད་འདིའི་ནང་ལ་གཙོ་ཆེ་ཤོས་དེ་ཁྲི་སྲོང་ལྡེ་བཙན་ཁོང་རང་གི་མཛད་པ་འཁོད་ཡོད་རེད། མཛད་པ་འཁོད་པའི་ནང་ནས་ད་ང་ཚོ་ལ་ད་གནད་འགག་ཆེ་ཤོས་ཟེར་ན་ཟེར་ན་གསལ་ཤོས་ལོག་ཅིག་ག་རེ་འཁོད་བསྡད་རེད་ཟེར་ན་ཁྲི་སྲོང་ལྡེ་བཙན་གྱི་སྐབས་སུ་མངའ་ཐང་ག་འདྲ་ཅིག་ཡོད་བ་རེད་ཟེར་རྒྱུ་ར། མངའ་ཐང་ག་འདྲ་ཡོད་བ་དེ་གསལ་པོ་ཞེ་པོ་ཞིག་འཁོད་བསྡད་ཡོད་སྤྱིར་བཏང་ཁྲི་སྲོང་ལྡེ་བཙན་གྱིས་སངས་རྒྱས་ཆོས་ལུགས་དར་སྤེལ་བཏང་བ་དང་ཨ་ནི་ག་རེ་ཟེར་ན་དེ་དག་བོད་པ་སྐྱིད་པོ་ཡོང་བའི་དེ་ཚང་མ་ཁྲི་སྲོང་ལྡེ་བཙན་གྱི་མཛད་པ་ཡིན་པ། ཁྲི་སྲོང་ལྡེ་བཙན་དགོངས་པ་བཞེས་སྟངས་འདི་འདྲ་བྱས་བ་ལས་ལྷག་པར་དུ་ཁྲི་སྲོང་ལྡེ་བཙན་གྱིས་ཨ་ནི་ག་རེ་ཟེར་ན། རྒྱལ་ཕྲན་དེ་ཚོ་དབང་དུ་བསྡུས་ཀྱི་མངའ་ཐང་དེ་ག་ཚོད་ཅིག་ཡོད། ཡོད་མ་ཡོད་ཀྱི་ཐོག་ལ་གསལ་པོ་ཞེ་པོ་ཞིག་འཁོད་ཡོད་རེད་དཔེ་བཤད་ན་འདིའི་ནང་ལ་ག་འདྲས་ཅིག་གསུངས་བསྡད་ཡོད་རེད་ཟེར་ན། འོ་དེ་འཕྱོངས་རྒྱས་ཟམ་སྣེའི་རྡོ་རིང་ནང་ལ་ད་ལྟ་ང་ཚོས་གི་སྤུར་རྒྱལ་བཙན་པོ་ཁྲི་སྲོང་ལྡེ་བཙན་གྱི་ཆབ་སྲིད་ཀྱི་མངའ་ཐང་མངའ་ཁོངས་ཙམ་མ་སོང་ན་ག་ཚོད་ཅིག་ཡོད་མ་ཡོད་དེ་གསལ་པོ་ཞེ་པོ་ཞིག་འཁོད་བསྡད་ཡོད་རེད་གཞི་རྩའི་ཁྲི་སྲོང་ལྡེ་བཙན་གྱི་སྐབས་སུ་བསྟོད་བསྔགས་ཆེན་པོ་ཁྲི་སྲོང་ལྡེ་བཙན་ཧ་ལམ་ག་རེ་ཟེར་ན་མི་ཆོས་ཀྱི་ཐོག་ནས་ཨ་ནི་བྱ་བ་བཟང་པོ་བཙུགས་པ་དང་ཆབ་སྲིད་ཀྱི་དབུ་རྨོག་བཙན་པོ་ཡིན་པ་དང་དེ་འབྲེལ་གྱི་གནས་ཚུལ་མང་པོ་ཞིག་དང། དེ་དག་ང་རང་ཚོའི་གནམ་སའི་བར་དུ་མངའ་ཐང་དེ་འདྲ་བསྐྱུར་ཏེ་ཁྲི་སྲོང་ལྡེ་བཙན་གྱི་ཨ་ནི་སྟོབས་ཤུགས་དེ་འདྲ་ལ་བརྟེན་བྱས་བྱུང་རེད་ཟེར་གི་གཙོ་བོ་ཁྲི་སྲོང་ལྡེ་བཙན་མཛད་པ་བཀོད་ཡོད་རེད་ད། ལྷག་པར་དུ་འདིའི་ནང་ནས་ས་མཚམས་དང་གནས་ཚུལ་དང་འབྲེལ་ཡོད་ཀྱི་ཐོག་ནས་ཀྱི་མངའ་ཁོངས་ཀྱི་གསལ་པོ་ཞེ་པོ་ཞིག་བཟོས་པ་དེ། ཁྲི་སྲོང་ལྡེ་བཙན་མངའ་ཐང་དེ་ཡར་གྱི་སྟག་གཟིག་ནས་མར་གྱི་ལོང་ཤན་ལ་རྒྱུད་བར་དུ་ཨ་ནི་ཆབ་སྲིད་ཀྱི་མངའ་ཐང་ལྷོ་བྱང་ཤར་ནུབ་ཀུན་ལ་མཐའ་ཡས་པར་ཆེའོ་ཟེར་གི་དེ་འདྲས་ཞིག་འཁོད་བསྡད་ཡོད་རེད། དེར་ན་ཡར་གྱི་སྟག་གཟིག་ལ་སྙེ་གསེས་དེ་པར

རྒྱ་ནག་གི་ནི་ཀྲོའུ་བཅུ་གསུམ་ཟེར་ཅིག་དང། ཨ་ནི་ནུབ། ཤིན་ཅང་དེ་ཤ་ང་ཚོ་ཤིན་ཅང་ལ་ལི་ཡུལ་ལ་ཁུར་བ་ལི་ཡུལ་གི་ད་ཚོ་སླེབས་པའི་སྐོར་དུ་ཤེས་གི་ཡོད་རེད། བྱས་ཙང་འདི་ནང་ད་འདིའི་ནང་ལ་རྡོ་རིང་འདིའི་ནང་ལ་འདི་འདྲ་འཁོད་ཡོད་དུས་སྐབས་སུ། སྤུར་རྒྱལ་བཙན་པོ་འཛམ་གླིང་རྒྱལ་པོ་ཁྲི་སྲོང་ལྡེ་བཙན་ཟེར་ང་ཚོས་ཞུས་དེ་གི་ནམ་རྒྱུན་ནམ་ཤ་རྒྱུན་དུ་ཞུས་དེ་དེ་ག་ནས་ར་སྤྲོད་ལ་ཐུབ་གི་ཡོད་རེད་ཟེར་ན་རྡོ་རིང་འདི་གིས་ར་སྤྲོད་པར། པར་སིག་ནས་སྟག་གཟིག་ནས་ད་ཤ་རྒྱ་ནག་གི་ནི་ཧྲན་ཞི་བར་དུ་ཟེར་དུས་སྐབས་སུ་བོད་དེ་ཧང་སངས་ཡག་གི་ག་རེ་ཟེར་ན་ད་མངའ་ཁོངས་རྒྱ་ཆེན་པོ་ཞེ་བོ་རེད་བ། ལའང།

འབྲོག་ལ་དང་ཀོང་པོ་གླང་དཀར་གྱི་རྡོ་རིང་འདིའི་ནང་ཁྲི་སྲོང་ལྡེ་བཙན་གྱིས་བཙུགས་པ་རེད་ཡིན་པ་དེ་ཧ་གོ་གི་འདུག་ཞིབ་འཇུག་པ་དེ་ཚོས་ཞིབ་འཇུག་གནང་རྗེས། ད་ཡིན་ནའང་འདིའི་ནང་ལ་གནད་དོན་ག་རེ་འཁོད་ཡོད་པ་དེ་ད་གསལ་པོ་འཁྱུད་ནས་ཡོད་མ་རེད་ག་རེ་ཟེར་ན། ཡི་གེ་ཚང་ཁ་ཆ་མ་ཚང་ཟེར་ན་ཁ་མ་སྐྱོན་ཞེ་བོ་ཡིག་སྐྱོན་ལུས་ཟེར་ན་ད་ང་ཚོས་རྡོ་རིང་འདི་ལ་ཉམས་ཆག་ཞེ་བོ་ཞིག་ཕོག་འདུག་ཨ་ཆར་རླུང་གི་ཉམས་ཆག་ཨ་ནི་ཐོར་ཞིག་གི་ཉམས་ཆག་མང་པོ་ཞིག་ནང་དོན་དེ་འདྲ་ཞིག་འཁོད་ཡོད་པ་རེད་ཟེར་གི་རྡོག་རྡོག་བློས་འཁྱུད་ནས་མི་འདུག་ཨ་ཆོས་གཙིགས་དང་འབྲེལ་ཡོད་ཀྱི་གནས་ཚུལ་ཏོག་ཙམ་ཏོག་ཏོག་ཙམ་དེ་འདྲ་ཡོད་པ་དེ་ཧ་གོ་གི་འདུག་ཨ། ཨ་ལོ་ཆོས་ཀྱི་གནད་དོན་དང་འབྲེལ་བ་ཡོད་རྒྱུ། འདི་ལས་ཕུད་པའི་གི་ནང་དོན་དེ་འདྲ་ཁྱོན་ཡོངས་ཀྱི་ནང་དོན་དེ་འདྲ་ཞིག་བསྟན་གི་འདུག་ཟེར་གྱི་ང་ཚོས་དེ་འདྲ། མིང་པོ་ལ་འཕྱོངས་རྒྱས་རྡོ་རིང་ལབ་དགོས་རེད་དེ་རྗེས་རྗེས་ལ་ཁོ་ཟམ་པའི་སྣེ་གཅིག་ལ་རྡོ་རིང་དེ་ལྷག་ཨ་དེ་ཤ་ད་འཕྱོངས་རྒྱས་རྫོང་སྲིད་གཞུང་གི་ད་ར་སྒོ་ནང་ལ་བཅུག་བཞག་ཡོད་ས་རེད་རྡོ་རིང་དེ་ནི་སྔོན་མ་བར་སྐབས་གཅིག་ལ་འཕྱོངས་རྒྱས་རྫོང་འཕྱོངས་རྒྱས་རྫོང་གི་སྨན་ཁང་གི་ནང་ལ་སྒོ་རའི་ནང་ལ་བཅུག་བཞག་པའི་གནས་ཚུལ་དེ་འདྲ་བྱུང་ཡོད་ས་རེད་གང་ཅི་ད་དེ་ནང་ག་ལ་གང་འཚམ་ཕུད་གི་ཡོད་རེད་དེ་ཉམས་ཆག་མང་པོ་ཕྱིན་ཡོད་རེད་ཡིན་ནའང་ད། དུས་ཚོད་གས་ནི